རོ། ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཟེར་ཅིག་ཅེས། ཨ་འདི་ནས་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཅེས། ཨ་འདི་ནས་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན། ཨ་འདི་ནས་ག་རེ། འབྱོངས་པའི་ཚད་ཀྱང་ལོག་པ་ཡིན། ཕལ་ཆེར་འདི་གཅིག་དགོས་དགོས་ཟེར། འབྱོངས་པའི་ཚད་ཀྱང་ལོག་པ་ཡིན་ཟེར་དེ་ལྔ་པ་ཆགས་སོང་ཨ་འདི་ནས་ག་རེ། ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཨོ་དེ་རེད། དེ་བྱས་ད་འདི་ནས་ག་ཟེར་ན་བློ་སྦྱོང་བའི་ད་འབྱོངས་རྟགས་ཆེན་པོ་ལྔ་ཟེར་གསུངས་འདུག་བ་རེད་བ། བློ་སྦྱོང་བའི་ག་རེ་འབྱོངས་རྟགས་ཆེན་པོ་ལྔ་ཟེར། ཨོ་དེ་བྱས་དེ་ནས་ད་ང་ཚོ་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཟེར་དེ། ད་ཆོས་ཀུན་དགོངས་པ་གཅིག་ཏུ་བབས་ཟེར་དེ་ན་འདི་རེད་པ་ད་བཅོམ་ལྡན་འདས་ཀྱི་བཀའ། གསུངས་པའི་བཀའ་རེད་ད་ཕྱིས་འབྱུང་གི་མཁས་པ་རྣམས་ཀྱིས་ད་མཛད་བཞིན་པའི་བསྟན་བཅོས་དེ་དག་ཐམས་ཅད་དགོངས་པ་གཅིག་ཏུ་བསྡུས་པས་ན་ག་རེ་ཟེར་ན། ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཐམས་ཅད་ཀྱི་ད་བབས་ས་རབ་སྟེ། ག་རེ་ཟེར་ན། རང་རྒྱུད་ཀྱི་བདག་ཏུ་འཛིན་པའི་བདག་འཛིན། འོ་འདི་ཨ་ཅིག་གི་འོ་ལགས་སོ། འདུལ་བ་ལ་ཨ་གཅིག་ཏུ་བབས་པ་རེད་བྱས་ཙང་ཆོས་ཀུན་དགོངས་པ་གཅིག་ཏུ་འདུས་ད་འདི་འདུལ་བའི་ཐབས་སུ་འགྲོ་བ་ཅིག་ཉམས་སུ་ལེན་དགོས་རེད་ང་ཚོ་སྒོ་གསུམ་གྱི་ད་ཅིག་བྱ་བ་ག་རེ་བསྒྲུབས་པ་ཡིན་ནའང་འདི་འདུལ་བའི་ཐབས་སུ་འགྲོ་བསྡད་ཀྱི་ན་ཨ་ནི་ཆོས་ཀུན་དགོངས་པ་གཅིག་ཏུ་བབས་ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཟེར་དེ་འགྲོ་བསྡད་ཀྱི་ཡོད་རེད། གལ་སྲིད་དེ་མེད་པ་བྱས་བདག་ཏུ་འཛིན་པའི་བདག་འཛིན་ཨ་ཅིག་གི་སྤང་ཡག་གི་རྒྱུར་མ་སོང་བ་བྱས་ད་གོང་དུ་ཡར་ཅིག་ཤུགས་ཆེ་རུ་འགྲོ་ཡག་རྒྱུར་སོང་པས་ན་ནི་འགྲིག་གི་ཡོད་མ་རེད་ཡིན་ཙང་ག་རེད་ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཟེར་འདི་ཡིན་པ། དེ་བྱས། དེ་ནས་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ད་ང་ཚོ་དྲན་གསོ་ཡོད་ཟེར་བ། དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཟེར་བ་ད་ང་ཚོ་ཉམས་ལེན་ག་རེ་བྱེད་དགོས་ནི། མིས་ཅིག་ད་ཁོ་བོས་ཅིག་ཤེས་རྒྱུད་དུལ་པོ་ཆགས་ཤག་མི་བཟང་པོ་ཆགས་ཤག་ད་དངོས་འབྲེལ་ཉམས་ལེན་ཞེ་པོ་བྱེད་ཀྱི་ཡོད་ས་རེད་ཁོ་ཞེ་པོ་ཡག་པོ་ཆགས་ཤག་ཟེར་འདི་དཔང་པོ་གཅིག་དེ་རེད། ཡིན་ནའི་འདི་དཔང་པོ་དེ་གཙོ་བོ་མ་རེད་ཟེར་ད་དེ་ནས་ནི་གཙོ་བོ་ག་རེ་རེད་ཟེར་ན། རང་གིས་རང་གིས་རང་ཉིད་ལ་ག་རེ་ཟེར་ན་ཨན་ཅིག་ངོ་གནོང་མི་དགོས་པ་ཅིག་སོ་སོ་རང་ཉིད་ཉམས་ལེན་བྱས་བཞག་པ་དེ་དངོས་འབྲེལ་ཅིག་ཚད་དང་ལྡན་པ་དང་ད་ག་ནང་བཞིན་སྔོན་གྱི་སྐྱེས་བུ་རྣམས་ཀྱིས་ཇི་ལྟར་ཉམས་སུ་ལེན་པ་ནང་བཞིན། ཨ་ནི་ཡོང་གི་ཡོད་དམ་མེད་སོ་སོ་རང་ཉིད་ཀྱིས་བརྟག་དཔྱད་བྱས་ཨ་ནི་ཚད་དང་ལྡན་པ་ཡོང་གི་འདུག་ན་ཨ་ནི་འདི་རང་གི་དཔང་པོ་རེད་རང་ཉིད་རང་ཉིད་ལ་ག་རེ་ད་ངོ་གནོང་མི་དགོས་པའི་དཔང་པོ་གཙོ་བོ་འདི་རེད་ཟེར་གྱི་འདུག་ད་མི་གི་མི་འགའ་ཤས་ཡང་བསྟོད་ར་ཁྱད་མཚར་བསྟོད་ར་བཏང་གི་འདུག་ཨ་ང་རང་ཚོ་ངོ་སྲུང་ཡང་བྱེད་དོན་མེད་པ་ཡིན་ནའི་ཨ་ནི་བྱེད་ཀྱི་འདུག་ད་ཅིག་དགེ་བཤེས་ལགས་ཞི་བོ་ང་ཚོ་ལ་ཅིག་དགེ་བཤེས་ལགས་ཞི་བོ་རེད་ས་ཞིག་ཁྱེད་རང་ཚོ་ཡོད་ནས་སྒང་དང་ཉལ་ཐང་ཁྱོད་ཚོ་དཔེ་དཔེ་ཆ་ཡག་པོ་ཤེས་ཀྱི་འདུག་ཟེར་ཡག་འདུག་ཡང་ཅིག་ཁྱོད་དཔེ་ཡག་པོ་ཤེས་ཀྱི་འདུག་འདི་ལབ་ཀྱི་ངོས་ནུས་ཚོད་བསྟོད་པ་བཏང་ཉིན་དུ་འགྲོ་ཡོང་འདུག་པ་མང་ཆེ་བ་དེ་ངོ་སྲུང་ཡོང་འདུག་པ་ང་རང་ཚོ་ངོ་སྲུང་ཡག་བྱེད་དུ་ད་ང་ཚོ་དེ་འདྲའི་ངོ་སྲུང་དཔང་པོ་འདི་ལྟོས་དང་ཉིན་དུ་བ་ཨ་ནི་ཨོ་ཟི་མེད་འགྲོ་བསམ་སང་ཡང་སོ་སོའི་སོ་སོའི་ཅིག་ཁེངས་པོ་ཡོང་གི་ཡོད་རེད་པ་ད་འདི་མ་རེད་ད་གཙོ་བོ་སོ་སོ་རང་ཉིད་རང་ཉིད་ལ་ཨན་ཅིག་བརྟག་དཔྱད་བྱས་ནས་སོ་སོ་རང་ཉིད་ཀྱི་ད་སྒོ་གསུམ་གྱི་ཉམས་ལེན་སྦྱོར་བ་འོ་དེ་སྤྱིར་ནང་པ་སངས་རྒྱས་པའི་ཉམས་ལེན་ལྷག་པར་དུ་ད་བློ་སྦྱོང་གི་ཉམས་ལེན་ཐེག་པ་ཆེན་པོའི་ཉམས་ལེན་བློ་སྦྱོང་གི་ཉམས་ལེན་དང་མཐུན་པོ་འདུག་དང་མི་འདུག་ད་འདི་མཐུན་པོ་ཡོད་ན་འོ་ད་འདི་དཔང་པོ་གཙོ་བོ་རེད་གསུངས་འདུག་པ་འོ་དེ་རེད་བཞག་དཔང་པོ་གཉིས་ཀྱི་གཙོ་བོར་བཟུང་ད་ལྟ་གཙོ་བོ་ག་རེ་རེད་རང་དང་གཞན་གྱི་དཔང་པོ་གཉིས་ནང་གི་གཙོ་ག་རེ་ཟེར་ན་རང་ཉིད་རང་ཉིད་ད་ང་ཚོ་གལ་ཆེ་བོ་འདུག་ག་ནམ་རྒྱུན་ང་ཚོའི་བདག་ཉིད་ད་གིན་མགོན་ཡོན་གྱིས་ཟེར་ད་ག་རང་རེད་ཤག་སོ་སོ་རང་ཉིད་རང་ཉིད་ད་རང་ཉིད་ལ་རང་ཉིད་ངོ་གནོང་མི་དགོས་པ་ཅིག་རང་ཉིད་ཀྱི་དཔེ་ཅིག་ཨ་ཅིག་རང་ཉིད་ལ་ག་ཟེར་ན་ཅིག། ཁྲེལ་མེད་པར་རོགས་སྐྱོར་བྱེད་དགོས། འོ་དེ་འདྲ་ཅིག་གོ་དགོས་ཟེར། ད་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ད་དེ། སོ་སོ་རང་ཉིད་རང་ཉིད་བློ་ལྐོག་ཏུ་འགྱུར་གྱི་མ་རེད་པ་གཞན་དང་གཞན། གང་ཟག་ཕ་རོལ་པོའི་བློ་ང་རང་ཚོར་ཙང་ལྐོག་ཏུ་གྱུར་པ་རེད་མ་རང་ཉིད་རང་ཉིད་བློ་ལྐོག་ཏུ་མ་གྱུར་པ་ཡིན་ཙང་ད་ཡོད་ན་ཡོད་པ་དང་མེད་ན་མེད་པ་ཆ་ཚང་ཤེས་ཀྱི་རེད་པ། རེད་པ། ཨ་ནི་ཡོད་ན་ཡོད་པའི་དགའ་བ་སྒོམ། མེད་ན་མེད་པའི་ཨ་ནི་ཅིག་ཡང་སྐྱར་ག་ཟེར་ན་ཅིག་གིས་འབད་བརྩོན་བྱས་ནས་ཁོག་ཅིག་ཨ་ནི་ཅིག་གི་རྒྱུད་ལ་སྐྱེ་ཡག་ཐབས་ཤེས་དང་འབད་རྩོལ་བྱས་ན་ཕལ་ཆེར་ཡག་པོ་ཡོང་གི་ཟེར་རེད་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཟེར་དེ་རེད་པ། འོ་འདི་བྱས་ད་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཟེར་དུས་སྒང་ད། བློ་སྦྱོང་གི་ཉམས་ལེན་བྱས་ཡོང་དུས་སྒང་ལ་དུས་རྟག་ཏུ་སེམས་ཡིད་བདེ་ལ་གནས་དགོས་ཟེར་རེད། སེམས་འཁྲུགས་བསྡད་པའི་བཟོ་འདྲ་ཡོད་ན་ཉམས་ལེན་ཡོང་ཁོག་ཡོད་མ་རེད། དུས་རྟག་ཏུ་ག་ཟེར་ན་སེམས་ཡིད་བདེ་ལ་གནས་དགོས་རེད། ད་སེམས་ཡིད་བདེ་ལ་གནས་པ་ལ་ང་རང་ཚོ་རྒྱུད་ན་ཡིད་བདེ་མ་ཡོང་བའི་རྐྱེན་བྱེད་མཁན་ག་རེ་ཟེར་ན་ཡིད་མི་བདེ་སྐྱེ་ཡག་ད་ཡིད་བདེའི་ལྡོག་ཕྱོགས་ད་ག་ནས་ཡིད་མི་བདེ་རེད་པ། ད་ཡིད་མི་བདེ་སྐྱེ་ཡག་ཡིད་མི་བདེ་སྐྱེ་ཡག་དེ་རེད་དེ་གཙོ་བོ་ག་ཟེར་ན་ཡིད་མི་བདེ་འོ་ག་རེ་སྐྱེ་གི་འདུག་ཁོང་ཁྲོ་སྐྱེ་གི་འདུག་གང་ལྟར་ཡང་ཁོང་ཁྲོ་འདི་འདྲ་སྐྱེ་ན་ཨང་སེམས་འཁྲུག་ཤག་གི་འདུག་ད་གཙོ་བོ་ག་རེ་ཟེར་ན། ཡིད་མི་བདེ་བ་སྐྱེ་བཅུག་རྒྱུ་ཡོད་མ་རེད་ཡིད་མི་བདེ་སྐྱེས་པ་ན་ཨ་ནི་ཁོང་ཁྲོ་སྐྱེ། ཁོང་ཁྲོ་སྐྱེས་སོང་ན་ཨ་ནི། ཕྱོགས་གཅིག་ནི་རང་རྒྱུད་ཀྱི་དགེ་རྩ་འཇོམས་ཡག་རེད་གཉིས་ནི་ག་ཟེར་ན་ཨ་ནི་ལས་ངན་པ་འདི་འདྲ་བསག་ཡག་གི་རྐྱེན་བྱེད་ཀྱི་རེད་དེ་ཡིན་ཙང་ད་མདོར་བསྡུས་ན་དུས་རྟག་ཏུ། ཡིད་བདེར་གནས་དགོས་རེད་སེམས་ཞི་བདེ་བག་ཕེབས་བྱས་གནས་ཐུབ་དགོས་ཟེར་རེད་ད་རྐྱེན་བཟང་ངན་ག་རེ་འཕྲད་པ་ཡིན་ནའང་རྐྱེན་བཟང་ངན་འདིའི་གཞན་དབང་དུ་མ་སོང་བྱས་སོ་སོའི་ཉམས་ལེན་འདི་ཨ་དུས་རྟག་ཏུ་ཕ་ག་རེ་ཟེར་ན་རྒྱུན་བསྐྱང་ཐུབ་པ་ཞིག་རེད་པ།

འོ་དེ་རེད་ཤག་བསྒོམས་པའི་ཚེ་ཆོས་རོ་མྱོང་བ་བྱས་ནས་སྡུག་བསྔལ་དང་གྲགས་ངན་སོགས་རྐྱེན་ངན་པ་ཅི་བྱུང་ཡང་ཟེར་འདུག་པ་སྡུག་བསྔལ་ཟེར་དུས་སྒང་ལ་ལུས་ཀྱི་ན་ཚ་སེམས་ཀྱི་སྡུག་བསྔལ་དང་ང་ཚོ་དང་འདྲ་མི་འདྲ་འདུག་པ་ཨང་གྲགས་ངན་ཞེས་སོ་སོ་ལ་མི་གཞན་དག་གི་དཔེ་ཅིག་མེད་རེད་དེ་འདྲ་བཏགས་ནས་ཨང་སོ་སོའི་གྲགས་པ་ཉམས་འགྲོ་ཡག་དེ་འདྲ་ཡོད་རེད་པ་དེ་འདྲ་ཡོད་པ་ཡིན་ན་དང་དུ་བཟོད་པ་ཅིག་ཨང་ཡིད་ལ་བཟུང་ནས་སེམས་ཡིད་མི་བདེ་བ་མ་བྱེད་བྱས་ཨང་དང་དུ་དུ་བཟོད་ག་རེ་ཟེར་ན་རྐྱེན་ངན་ལམ་དུ་བསྒྱུར་ནས་ཨང་དེ་ཅིག་དུས་རྟག་ཏུ་ཡིད་བདེར་གནས་དགོས་རེད་ད་དེ་གལ་ཆེ་བོ་རེད་འདུག་པ་ང་ཚོ་ག་རེ་ཡིན་ནའང་སེམས་ཡིད་བདེ་ག་ཟེར་ན

ཞི་བདེ་ལ་གནས་དགོས་ད་ང་ཚོ་ག་རེ་ཡིན་ནའང་ཡོང་གི་རེད་པ་ད་འཁོར་བ་ལ་སྐྱེས་ཕྱིན་ཆད་རྐྱེན་བཟང་པོ་འཕྲད་ངན་པོ་འཕྲད་ཀྱི་རེད་རྡོ་སོལ་བག་ཉག་ཙམ་བ་ལྟ་བུ་ཞིག་རེད་བ་བཟང་པོ་འཕྲད་པ་ཡིན་ན་ཨ་ནི་ཡིན་རེད་བ་ད་ངན་པོ་ཞིག་འཕྲད་པ་ཡིན་ན་ཁོ་དཔེར་ཅིག་རྐྱེན་ངན་ལམ་དུ་ཚུར་བསྒྱུར་ཤེས་ན་ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ས་ཡོང་གི་རེད་ཟེར་རེད་འདི་བྱས་ད་འདི་ནང་ལོགས་ལ་སྦྱངས་པའི་ཚད་ནི་ལོག་པ་ཡིན་ཟེར་འདི་ཕལ་ཆེར་ཚིག་འདི་བློ་སྦྱོང་གཞན་དག་ནང་ཚིག་འཁོད་འདུག་འདི་བྱས་དུས་སྒང་ལ་ད་ལྟ་སྦྱངས་བས་ད་ག་རེ་བློ་འབྱོངས་པའི་ཚད་དེ་ལ་གྲུ་ཟོས་ཆགས་འགྲོ་གི་འདུག་པ་སྦྱངས་པའི་ཚད་ཀྱང་ལོག་པ་ཡིན་ཟེར་འདི་བྱས་བས་ན། ད་བྱང་བའི་ཚད་ཀྱང་ལོག་པ་ཡིན་ཟེར་བ་དེ་གཙོ་ག་རེ་ཟེར་ན་ད་སྔོན་འགྲོ་སྔོན་འགྲོ་རྟེན་གྱི་ཆོས་སེམས་པ་ནས་མར་བརྩམས་ནས་ཨ་དོན་དམ་བྱང་ཆུབ་སེམས་ཡན་ཆད་ཨ་བར་གྱི་ཉམས་ལེན་ཐམས་ཅད་ཨ་རང་རང་གི་སྐབས་ཀྱི་མྱོང་བ་ཨ་ཐོག་མར་རྒྱུད་ལ་ཨ་རྒྱུད་ལ་སྐྱེ་ཡག་དེ་ག་རེ་ཟེར་ན་རེད་ཟེར་གི་འདུག་ད་སྦྱངས་པའི་ཚད་ལོག་ཟེར་དེ་བཞག་ད་འོ་ན་སྔོན་འགྲོའི་ཆོས་དང་པོ་དེ་ག་རེ་རེད། དལ་འབྱོར་རྙེད་དཀའ་བཙུགས་རེད་པ་དལ་འབྱོར་རྙེད་དཀའ་བཙུགས་ནས་མར་སོ་སོ་པའི་ཅིག། ཉམས་ལེན་ཅིག་བྱས་ཤེས་རབ་པ་ཇའི་ཡིན་དུ་འང་སྟབས་བདེན་བདེན་བརྗོད་གཉིས་ཚོད་དཀའ་ཚུལ་ལྟ་བུ་དབེན་ན། བདེན་བརྗོད་གཉིས་དཀའ་བ་བསམ་སྟངས་པ་དེ་ནི་ང་ཚོ། བདེན་བརྗོད་ག་རེ་དོན་མེད་དུ་འདའ་ཡ་ཨོ་དེ་ལོག་པ་ཅིག་གོ་གོ་རེད་པ། དག་ན་ཤི་ག་རེ། བདེན་བརྗོད་མ་དང་དོན་བྱེད་གཉིས་དཀའ་བ་བསམ་སྟངས་ནི་ཨ་ནི་ག་རེ། བདེན་བརྗོད་ཆུད་ཟོས་དུ་མེད་དུ་འང། ཨ་དལ་འབྱོར་དོན་ཆེ་བ་བསམ་ནས་དལ་འབྱོར་ག་རེ་དོན་མེད་དུ་མི་གཏོང་བ་ད་འདི་ཡིན་པ། གྱི་ནར་མི་སྡོད་པ་ཡིན་པ་གྱི་ནར་མི་སྡོད་གང་ལྟར་ཡང། ཅིག། ལམ་གང་དང་གང་ཉམས་སུ་ལེན་མེད་ནས་ལམ་ཁོ་རང་གི་མི་མཐུན་ཕྱོགས་དེ་ང་རང་ཚོའི་རྒྱུད་ལ་ཕར་ལྡོག་ཐུབ་ན། ཨ་འདས་ད་ག་རང་འགྲིག་པོ་ཡོད་ཟེར་རེད་པ། དཔེར་ན་ང་ཚོ་བཤེས་གཉེན་བསྟེན་ཚུལ་ལྟ་བུ་ཡིན་ན་བཤེས་གཉེན་བསྟེན་ཚུལ་ཁག་གི་གཙོ་བོ་མི་མཐུན་ཕྱོགས་གཙོ་བོ་ག་རེ་ཟེར་ན།

ཕར་ལྡོག་ནས་དེ་མཐུན་ཕྱོགས་ཨ་ནི། ཨ་ནི་གཅིག། ལམ་གྱི་རྟོགས་པ་དེ་རྒྱུད་ལ་སྐྱེ་ཡ་དེ་རེད་དོ་ད་མི་མཐུན་ཕྱོགས་དེ་ཕར་ལྡོག་སོང་ན་མཐུན་རྐྱེན་རྟོགས་པ་དེ་རྒྱུད་ལ་སྐྱེ་གི་རེད་པ་དཔེར་ན་བཤེས་གཉེན་བསྟེན་ཚུལ་ལྟ་བུ་དཔེ་བྱས་པ་ཡིན་ན་བླ་མ་ཐ་མལ་དུ་ཞེན་པའི་ཞེན་པ་དེ་ལྡོག་སོང་ན་ཨ་ནི་དེ་མི་མཐུན་ཕྱོགས་དེ་ཕར་ལྡོག་ཡོང་དུས་མཐུན་རྐྱེན་གང་རེད་ད་བླ་མ་སངས་རྒྱས་དངོས་སུ་མཐོང་བའི་དང་བའི་དད་པ་སྐྱེ་ཡོང་གི་རེད་པ་ཨོ་འདུག་སེ་རེད་ཤག་སྦྱངས་པའི་ཚད་ནི་ལོག་པ་ཡིན་ཟེར་དེ་འདྲ་བྱུང་བ་ཡིན་ན་འགྲིག་པོ་རེད་དེ་མེད་པར་ཅིག་ད་ཉམས་ལེན་ག་རེ་ཅིག་བྱས་པ་ཡིན་ནའི་ད་དེ་འདྲའི་ལྡོག་ཐུབ་མ་ཐུབ་ན་ཡང་ག་རེ་ཟེར་ན་སྦྱངས་པའི་ཚད་ཚང་གི་ཡོད་ས་མ་རེད་ཡ་འདི་རེད་ཤག

ང་ཚོ་དངོས་སུ་ཅིག་བསམ་རྒྱུ་དང་དྲན་རྒྱུ་བྱང་ཆུབ་སེམས་མ་གཏོགས་མེད་དེ་ག་ཉམས་ལེན་གྱི་མཐིལ་འདི་ལ་བཟུང་མཁན་དེ་ལ་ག་རེ་འོ་རེད་སེམས་དཔའ་ཆེན་པོ་ཟེར་དགོས་པ་དང་ད་ནང་བཞིན་ལས་འབྲས་ཀྱི་འབྲེལ་བ་ཕྲ་ཞིང་ཕྲ་བ་ཡན་ཆད་ལ་འཛེམ་ཟོན་བྱེད་མཁན་དེ་ལ་འདུལ་བ་འཛིན་པ་ཆེན་པོ་ཟེར་གྱི་འདུག་ག་རེད་པ། དེ་བྱས། ད་དེ་ནས་རང་རྒྱུད་ཀྱི་ཉོན་མོངས་འཇོམས་པ་ལ་དཀའ་སྤྱད་ཀྱི་སྲན་བཟོད་བྱེད་པ་འདི་ཨ་ནི་དཀའ་ཐུབ་ཆེན་པོ། ང་རང་ཚོ་དཀའ། དཀའ་བ་སྤྱད་ཟེར་དེ་རང་རྒྱུད་ཀྱི་ཉོན་མོངས་པ་ཅིག་གཞོམ་པར་བྱེད་ཡ་ལ་དཀའ་བ་སྤྱད་དེ་ལ་ག་རེ་ཟེར་ན་རེད་པ་སྲན་འཛུགས་ཐུབ་པ་བྱུང་ན་དེ་ལ་ག་རེ་རེད་དཀའ་ཐུབ་ཆེན་པོ་ཟིག་རེད་ཟེར་གྱི་འདུག་ཨ་ད་ནང་བཞིན་དགེ་སྦྱོང་ཆེན་པོ། ལུས་ངག་གི་སྤྱོད་པ་ཐེག་ཆེན་གྱི་ཆོས་བཅུ་དང་མི་འབྲལ་བར་ད་ཐེག་ཆེན་སྤྱོད་བཅུ་ཟེར་དེ། སྦྱིན་སོགས་ཕར་ཕྱིན་བཅུ་དེ་རེད། ད་མདོ་དོན་ལུས་ངག་གི་སྤྱོད་པ་ག་འདྲར་འཇུག་པ་ན་ཕར་ཕྱིན་བཅུ་དང་མི་འབྲལ་བ་ཅིག་འཇུག་ཐུབ་འདུག་ན་འོ་དེ་ལ་ག་རེ་རེད་དགེ་སྦྱོང་ཆེན་པོ་ཟེར་དགོས་ཟེར། ཨ་བྱང་ཆུབ་སེམས་ཡན་ལག་དང་བཅས་པ་ད་བྱང་ཆུབ་སེམས་འདི་དངོས་གཞི་བྱས་འདིའི་ཡན་ལག་འདི་ལ་ད་ལྟ་ག་རེ་ཟེར་ན། རྐྱེན་ངན་ལམ་དུ་བསྒྱུར་བ་ད་ག་ནང་བཞིན་ག་རེ་བློ་སྦྱངས་པའི་ཚད་སུ་དུ་སུ་དུ་ཨ་བློ་སྦྱོང་གི་དམ་ཚིག་བློ་སྦྱོང་གི་བསླབ་བྱ་དེ་ཚོ་བྱང་ཆུབ་སེམས་ཡན་ལག་རེད་གང་ལྟར་ཡང། ཨོ་བྱང་ཆུབ་སེམས་ཡན་ལག་དང་བཅས་པ་རྣལ་འབྱོར་ང་རང་ཚོས་རྒྱུན་དུ་སྒོམ་ཐུབ་མཁན་བྱུང་མེད་ན་དེ་ལ་ག་རེ་རེད་རྣལ་འབྱོར་པ་ཆེན་པོ་ཟེར་གྱི་རེད་ཟེར་དེ་རེད་ཤག་ཡ། ད་དེ་ནས་སྦྱངས་པའི་ཚད་ཐ་མ་འདི་ག་རེ། ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་ན། ད་བློ་སྦྱང་སྦྱང་སྦྱང་སྦྱང་སྦྱང་ཨ་བློ་གོམས་པའི་སྟོབས་ཀྱིས་ཨ་ང་ཚོ་ཅིག་སེམས་གཞན་དུ་གཡེངས་པ་ཡིན་ནའི་ཨ་བློ་སྦྱོང་གི་ད་ཅིག་ཉམས་ལེན་དེ་མ་ཉམས་པ་ཏག་ཏག་ཅིག་ཐུབ་མཁན་དེ་ལ་ག་རེ་ཡེངས་ཀྱང་ཐུབ་ན་འབྱོངས་པ་ཡིན་ཟེར་དཔེ་འདི་ག་རེ་དཔེར་ན་དཔེ་ཤིན་ཏུ་རྟ་རྩལ་ཆེ་བའི་གང་ཟག་དེ་ཁོ་རྟ་ལ་ཕར་ཞོན་ཞོན་ཡོད་སྐབས་སུ་སེམས་གཞན་དུ་གཞན་དུ་གཡེངས་པ་ཡིན་ནའི་རྟ་ལས་མ་ལྷུང་བ་དཔེ་འདི་ནང་བཞིན་ད་བློ་གོམས་པའི་སྟོབས་ཀྱིས་ཨ་ཅིག་བློ་སྦྱོང་གི་ཉམས་ལེན་ཅིག་གི་ཚད་དང་ལྡན་པ་སླེབས་ཡོང་དུས་དབང་སྟོབས་ཁོ་རང་གི་ཅིག་སྤྱིར་སེམས་ད་ཅིག་ཕྱི་རུ་འཕྲོས་པ་དང་རྣམ་གཡེང་དང་འདུ་ལོང་ཞུགས་པ་ཡིན་ནའི་བློ་སྦྱོང་གི་ཉམས་ལེན་དེ་ཉམས་ཐུབ་མ་རེད་འོ་དེ་རེད་ཤག་ཡང་ད་དེ་ཡན་ཆད་འབྲས་སོན་དར་བ། ད་ང་ཚོ་ག་རེ་ཟེར་ན་བློ་སྦྱོང། དོན་ཚན་བདུན་ནང་གི་གསུམ་པ་ཡན་ཆད་ཕྱིན་ཚར་ད་བཞི་པ་དེ་རེད། བཞི་པ་དེ་ག་རེ་རེད་ད་དེ་འབྲེལ་བའི་ག་ཟེར་ན་བློ་སྦྱོང་གི་ཉམས་ལེན་ལ་ང་ཚོ་དམ་ཚིག་ག་རེ་སྲུང་དགོས་རེད། རེད་བ། དམ་ཚིག་ག་རེ་སྲུང་དགོས་ཟེར་ན་ད་དམ་ཚིག་དྲུག་རེད། དམ་ཚིག་དྲུག་ཟེར་ཡོང་གི་འདུག་ད་དགོངས་དག་དགོངས་དག་དམ་ཚིག་བཅུ་དྲུག་རེད་ད། བྱང་བའི་ཚད་དྲུག་བྱས་དམ་ཚིག་བཅུ་དྲུག་རེད། ད་བཞི་པ་བློ་སྦྱོང་བ་རྣམས་ཀྱིས་འདའ་བར་མི་བྱ་བའི་དམ་ཚིག། ད་ང་ཚོ་བློ་སྦྱོང་གི་ཉམས་ལེན་ད་གནང་མཁན་གང་ཟག་ཅིག་ཡིན་པ་ཡིན་ན་ད་དམ་ཚིག་བསྲུང་དགོས་རེད་དམ་ཚིག་མེད་ན་བློ་སྦྱོང་གི་ཉམས་ལེན་ཚད་དང་ལྡན་པ་ཡོང་གི་ཡོད་སྲིད་མ་རེད་ད་དམ་ཚིག་དེར་དམ་ཚིག་བཅུ་དྲུག་ཡོད་རེད་ཟེར་གི་འདུག་བློ་སྦྱོང་བ་རྣམས་ཀྱིས་འདའ་བར་མི་བྱ་བའི་དམ་ཚིག་རྣམས་བསྟན་པ་ནི། དེ་ལ་གཉིས་ལས། དོན་ཚན་མཐུན་པར་ཚིགས་བཅད་ཀྱིས་བསྟན་པ་ནི། སྤྱི་དོན་གསུམ་ལ་རྟག་ཏུ་བསླབ། ད་དང་པོ་ང་རང་ཚོ་ད་བློ་སྦྱོང་གི་དམ་ཚིག་ཟེར་ལ་སྔོན་འགྲོའི་རྗེས་དམ་ཚིག་བཅུ་དྲུག་ཟེར་འདུག་བ། ད་དེ་གཅིག་རེ་རེ་བྱས་བཤད་ཡོང་གི་ཡོད་ཀྱི་རེད་དམ་ཚིག་བཅུ་དྲུག་དེར་ཁྱེད་རང་ཚོ་རེ་བ། ད་དམ་ཚིག་དང་པོ་དེ་ག་རེ་ཟེར་ན། སྤྱི་དོན་གསུམ་ལ་རྟག་ཏུ་བསླབ་ཟེར་དེ་རེད། ད་འདི་ག་ཟེར་ན་དམ་ཚིག་སྤྱིའི་ང་ཚོ་མོ་སོང་སྤྱིའི་དམ་ཚིག་འདྲ་བོ་ཅིག་རེད་བཞག་དེ་ལ་གསུམ་འདུག་བ། ད་སྤྱི་དོན་གསུམ་ལ་རྟག་ཏུ་བསླབ་པ་ཞེས་པའི་བར་གྱི་དམ་ཚིག་འདི་ལ་སྤྱིའི་ག་རེ་ཟེར་ན། ཨ་ནི་བློ་སྦྱོང་བ་རྣམས་ཀྱིས་འདའ་བར་ག་རེ་ཟེར་ན། འདའ་བར་མི་བྱ་བའི་ག་རེ་དམ་ཚིག་གསུམ་སྤྱིའི། ང་ཚོ་མོ་སོང་ད། སྤྱི་དང་བྱེ་བྲག་ནང་གི་སྤྱིའི་གི་དམ་ཚིག་འདྲ་བོ་ཅིག་རེད། ཞེས་གསུངས། ད་གསུམ་འདི་ག་རེ་ཟེར་ན། བློ་སྦྱོང་ཁས་བླངས་དང་འགལ་བ། མ་ཡིན་པ་ཞིག་དགོས་ཀྱི་རེད། ད་ག་ནང་བཞིན་ག་རེ་ཟེར་ན་བློ་སྦྱོང་ཐོ་ཅོ་རུ་མ་སོང་བ་ཞིག་དགོས་ཀྱི་རེད། ད་ག་ནང་བཞིན་བློ་སྦྱོང་ཕྱོགས་རེ་མ་ཡིན་པ་ཞིག་དགོས་ཀྱི་རེད་གསུངས་འདུག་བ། དེ་རྗེས་ད་དང་པོ་ག་རེ་བློ་སྦྱོང་ཁས་བླངས་དང་འགལ་བ་མ་ཡིན་པ་ཟེར་དེ་རེད། དང་པོ་ནི། འོ་ཅག་བློ་སྦྱོང་བ་ཡིན་པས་དེ་ཙམ་གྱིས་མི་གནོད་ཟེར་ནས་བཅས་པ་ཕྲ་མོ་ཁྱད་དུ་གསོད་པ་ན་བློ་སྦྱོང་བ་འདི་ཡོད་ན་གཞན་ཅི་ཡང་མི་དགོས་ཟེར་ནས་ཐེག་པ་སྤྱིའི་ལག་ལེན་དང་འགལ་བར་བྱེད་པ་རྣམས་ཏེ་མི་བྱ་བར། ད་གང་དང་ཡང། ང། དཔེ་ཅིག། བློ་སྦྱོང་གི་ཉམས་ལེན་བྱེད་མཁན་གང་ཟག་ཅིག་གིས། རེད་པ། ད་ལས་འབྲས་ཀྱི་འབྲེལ་བ་དེ་འདྲ་ད་ངས་མ་བསྲུངས་ནའང་འགྲིག་གི་རེད། དཔེར་ན་ལས་ཅིག་ང་ཚོ་མ་གསུངས་ཅིག་ཕྲ་མོ་དེ་ཚོ་ངས་མ་བསྲུངས་ནའང་འགྲིག་གི་རེད་དེ་ཚོ་ངས་དཔེ་ཅིག་ལས་དེ་ཚོ་དཔེ་ཅིག་ཚུལ་བཞིན་དུ་མ་བསྲུངས་ནའང་འགྲིག་གི་རེད། ད་ངས་བློ་སྦྱོང་ཉམས་ལེན་དེ་བྱས་ན་གཞན་དག་གང་ཡང་དགོས་ཀྱི་མ་རེད་ཟེར་ཞོར་བ། དཔེར་ན་བློ་སྦྱོང་ཉམས་ལེན་བྱས་པ་ཡིན་ན། ཅིག་ང་ཚོ་མདོའི་གཞུང་ནས་བཤད་པ་ནང་བཞིན་གྱི་ཚུལ་ཁྲིམས་དེ་ཚོ་རྣམ་པར་དག་པ་མེད་ནའང་འགྲིག་གི་རེད་ཟེར་ཡག་དེ་འདྲ། ད་བློ་སྦྱོང་ཉམས་ལེན་ཡག་པོ་བྱུང་ན་ལས་འབྲས་ཀྱི་འབྲེལ་བ་དེ་ཚོ་ཏིག་ཏིག་ང་ཚོ་མ་གསུངས་ཅིག་ག་རེད། ཨང་ཅིག། ཉམས་པ་ཡིན་ནའང་སྐྱོན་ཡོད་བ་མ་རེད་བསམ་ཡག་དེ་འདྲ་བྱས་ན་རྩ་བ་ཉིད་ནས་འགྲིག་གི་མ་རེད་ད་འདི་ག་ཟེར་ན་བློ་སྦྱོང་བ་དེ་རང་གི་ད་ཁས་བླངས་དང་འགལ་གྱི་ཡོད་པ་རེད་ད་བློ་སྦྱོང་ག་རེ་ཡིན་ན་སོ་སོའི་དཔེ་ཅིག་ཁས་བླངས་དེ་སྲུང་དགོས་རེད་བ་དཔེར་ན་རྡོ་འཛིན་པ་དང་ང་ཚོ་དགེ་སློང་གཅིག་གིས་བློ་སྦྱོང་བྱེད་ཀྱི་ཡོད་ན་ཁོ་རང་བློ་སྦྱོང་བྱེད་པའི་གནས་སྐབས་སུ་ཁོ་རང་གིས་ཁས་བླངས་ཞུས་པའི་དམ་ཚིག་གི་སྡོམ་པ་དེ་སྲུང་དགོས་རེད་བ་འོ་དེ་རེད་བློ་སྦྱོང་གི་ཡིན་ཟེར་ཨ་ནི་ཁས་བླངས་མང་པོ་ཤོར་བཅུག་ན་འགྲིག་གི་མ་རེད་ཟེར་སྐད་ཅིག་བྱས་རྗེས། ད་ང་ཚོ་ལས་འབྲས་གསལ་ཐོག་བཅོམ་ལྡན་འདས་ཀྱི་ད་ང་ཚོ་མུ་གསུམ་ཅིག་ད་ག་ཟེར་ན་ཅིག་སངས་རྒྱས་བསྟན་པའི་སྒྲོམ་གཞི་རེད་དོ། ལས་དགེ་བ་ལས་འབྲས་བུ་བདེ་བ་ཞིག་ལས་མི་དགེ་བ་ལས་འབྲས་བུ་སྡུག་བསྔལ་ཞིག་སྒྲོམ་འདི་རེད་པ། སངས་རྒྱས་བཅོམ་དེའི་བར་ཆུད་ཟོས་དང་ཨ་ཉེ་བློ་སྦྱོང་ཉམས་ལེན་བྱེད་མཁན་སེམས་ད་འདྲེ་ཡ་གོར་ཡོད་མ་རེད་བ་འདི་རེད་ཤག་བྱས་ཙང་ད་བློ་སྦྱོང་ཉམས་ལེན་བྱེད་མཁན་ཡིན་ཟེར་ཨ་ཅིག་སོ་སོའི་སྡོམ་པ་ཁྱད་གསོད་བྱེད་ཡ་དེ་འདྲ་ཨ་ལས་འབྲས་ཆུད་ཟོས་དང་དེ་འདྲ་འགྲིག་གི་མ་རེད་ས་འདི་ག་རེད། བློ་སྦྱོང་ཁས་བླངས་དང་འགལ་བ་མ་ཡིན་པ་ཅིག་དགོས་ཀྱི་རེད། ཡང་ཐེག་པ་སྤྱིའི་ཉག་ཐག་ཐེག་པ་སྤྱིའི་ལག་ལེན་དང་འགལ་སོང་རེད་པ་འོ་དེ་རེད། ཐེག་པ་སྤྱིའི་ལག་ལེན་དང་འགལ་བ་བྱེད་པ་རྣམས་གཏན་མི་བྱ་བ་རང་སྲིད་དེ་བྱེད། ད་མདོར་ན། ག་འདྲ་ཞིག་བསླབ་པ་རེད་ཟེར་ན། མདོ་འདུལ་བ་ཀཱ་རི་ཀཱ་ནས། རེད་པ། ད་འདུལ་བ་ཀཱ་རི་ཀཱ་ནས། ཨ་ནི། ཅིག་ཡག་གི་ག་རེ་ཟེར་ན། གསང་བ་འདུས་པའི་བར་གྱི་གསང་བ་འདུས་པ་མན་ཆད་ཀྱི་ཨ་ནི་སངས་རྒྱས་ཀྱི་བསྟན་པ་མདོར་བསྡུས་ན། མདོ་སྔགས་ཟུང་དུ་འབྲེལ་བའི་བསྟན་པ་དེ་ཨ་ནི་གྲུ་བཞིར་ཨ་ནི་ཅིག་ཉམས་སུ་ལེན་པ་ལ་བསླབ་པ་རེད། འདི་རེད། ད་གྲུ་བཞིར་ལམ་གྱི་ལེན་པ་ཟེར་དེ་གོ་བ་རྒྱབ་སྟངས་གཉིས་སུ་ཡོད་རེད། འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱིས། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ང་ཡི་བླ་མའོ་གསུངས་འདུག་པ་མཉམ་མེད་ཇོ་བོ་རྗེ་ལ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་མདོ་སྔགས། མདོ་དང་སྔགས་ཐམས་ཅད་ཀྱི་བསྟན་པ་ཐམས་ཅད་ནི། གྲུ་བཞི་ལམ་གྱིས་འཁྱེར་ཐུབ་མཁན་དེ་ངའི་བླ་མ་མ་གཏོགས་ཡོད་མ་རེད་གསུངས་རེད་ད་ག་རེ་ཟེར་ན་མཉམ་མེད་ཇོ་བོ་རྗེ་ཡིས་གཙོ་བོ་ལམ་སྒྲོན་གསུངས་ནས། མདོ་སྔགས་ཀྱི་ཉམས་ལེན་ཐམས་ཅད་གང་ཟག་གཅིག་འཚང་རྒྱའི་ལམ་གྱི་རིམ་པ་ལ་བསྒྲིགས་ནས་གསུངས་པ་རེད་པ་དེ་ཡིན་ཙང་ག་རེ་རེད། བསྟན་པ་ཐམས་ཅད་གྲུ་བཞི་ལམ་འཁྱེར་ཤེས་མཁན་ངའི་བླ་མ་མ་གཏོགས་མི་འདུག་གསུངས། རེད་ད་འདིར་གྲུ་བཞི་ཟེར་དེ་གྲངས་ཀ་བཞི་བརྩི་སྟངས་དེ་མི་འདྲ་བ་གཉིས་སུ་ཡོད་རེད། གྲུ་བཞི་བརྩི་སྟངས་ལ། སྐྱེས་བུ་ཆུང་ངུ་ཐུན་མོང་ལམ་གྱི་རིམ་པ་གཅིག་འབྲིང་དང་ཐུན་མོང་ལམ་གྱི་རིམ་པ་གཅིག་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་གཅིག་བརྩི། ཡང་ག་རེ། སྐྱེས་བུ་ཆེན་པོ་དེ་ལ་ཡང། གཅིག། གསང་སྔགས་རྡོ་རྗེ་ཐེག་པའི་ཐེག་པ་བརྩི་ཡི་འདུག་ང་ལ་གྲུ་བཞི་ཟེར་ཞེས་མདོར་བསྡུས་ན། སྐྱེས་བུ། ནི་འོ་ལགས་སོ། ཆུང་འབྲིང་ཆེ་གསུམ། འདོད་བྱེད་ཨ། འདི་ནས་སྐྱེས་བུ་ཆེན་པོ་དེ་ལ་སྔགས་ཅིག་བྱས་ནས་ད་གདོན་སྡེ་བཞི་པོ་འདི་ག་རེ་ཟེར་ན། ཨ་ནི་གང་ཟག་ཅིག་ཨེ་འདོག་ཅིག་ལ་ཨ་ཉམས་སུ་ལེན་རིམ་པར་བསྒྲིགས་ནས་ཨ་འཁྱེར་ཐུབ་མཁན་འདི་གཅིག། ཡང་གྲུ་བཞི་ཟེར་བ་འདི་གྲངས་ཀ། དུག་མ་བརྩིས་བྱས་ཅེ་ན་ང་ཚོ་མ་སུ་གདན་ཁ་གང་གྲུ་བཞི་བཏབ་པ་ཞུས་ན་དཔེར་ན་རས་གྲུ་བཞི་ཞུས་ན། ད་རས་གྲུ་བཞི་ཞུས་ན་རས་གཅིག་གི་ཨ་ཟུར་ནས་འདུག་འཐེན་བྱས་པ་ཡིན་ན་ཟུར་ཐམས་ཅད་འགུལ་ཡོང་གི་རེད་པ། ཨོ་དེ་རེད་བྱས་ཙང་ད། ག་རེ་ཉམས་སུ་ལེན་པ་ཡིན་ན་ཉམས་ལེན་འདི་ནང་ལོགས་ལ་ཨན་ཙུག་ནན་ཏེ་གསུང་བྱས་པའི་མདོ་དང་སྔགས་ཀྱི་ད་ཉམས་ལེན་ཆ་ཚང་ཨན། འདི་ལ་ཚུར་བསྡུས་ནས་ཨན་ཅིག་ཉམས་སུ་ལེན་ཐུབ་པ་ཨོ་དེ་འདྲ་ཅིག་དགོས་ཀྱི་རེད། ད་ད་ནི་ག་རེ་ཟེར་ན་ངས་བློ་སྦྱོང་ཉམས་ལེན་བྱེད་ཀྱི་ཡིན་ཞེས་ད་གོ་གོ་མ་རེད་ཟེར་ན་གཏན་གཏན་བསྟན་པ་ཐམས་ཅད་གྲུ་བཞི་ལམ་འཁྱེར་ཐུབ་མ་སོང།

ད་རྣམ་གྲོལ་ལག་བཅངས་ནས་ཆ་ར་གྲུ་བཞི་མ་ལ་བཤད་རེད་ཆ་ར་ཟེར་ན་ཁྱེད་རང་ཚོ་ཧ་གོ་གི་མ་རེད་བ། ཆ་ར་ཟེར་དུས་དཔེར་ན་གཡག་གི་ད་ནི་སྤུ་ཡོད་བ་གཡག་གི་སྤུ་ཚུར་བཏགས་ཤེས་བས་ང་ཚོ་དགུན་ཁ་ཨ་ནི་གནམ་གཤིས་གྲང་མོ་འདི་ག་ཨ་ནི་ཅིག་འོག་ལ་ཉལ་ཆས་འཇམ་པོ་ཅིག་གྱོན་གྱི་རེད་བ་ད་ཉལ་ཆས་འཇམ་པོ་འདི་མ་གནས་ནས་ང་ཚོ་གྲོ་སོབ་སོབ་སུ་ཡར་མར་འཇིག་གོ་ཚར་བ་ཆོག་རེད་ཡང་ཅིག་རྒྱུག་ཅིག་རེད་དུ་གཡག་གི་སྤུ་ལ་བཟོ་ཡི་རེད་ཆ་ར་སེ། ལ་དྭགས་ལ་དཔེ་ཚོ་ཡོད་ཀྱི་རེད།

འོ་དུ་ཟེར་རེད་ད་གང་ལྟར་ཡང་ང་ཚོ་ཅིག་མདོ་དང་སྔགས་རྒྱུད། ཆ་ཚང་ག་ཟེར་ན་སྟན་ཐོག་གཅིག་ལ་ཉམས་ལེན་ཐུབ་པོ་ཅིག་གོ་དགོས་ཟེར་རེད། བློ་སྦྱོང་ཉམས་ལེན་བྱེད་དགོས་ཞེས་ད་གོ་གོ་མ་རེད་ཟེར་དེ་མ་རེད་འདི་ག་ལ་ཟེར་ན། ཨ་ནི། འོ་བློ་སྦྱོང་བ་དེ་ཁས་བླངས་དང་འགལ་སོང་བ་རེད། འོ་འདི་རེད་པ། ཁས་བླངས་དང་མི་འགལ་བ་ཞིག་དགོས་རེད་པ་འདི་རེད། ད་འདི་འགལ་ཟེར་རེད་པ་ད་འདི་བྱས། ད་དེ་ནས་གཉིས་པ་འདི་རེད་ཀ་བློ་སྦྱོང་ཐོ་ཅོར་མ་སོང་བ་ཞིག་གོ་དགོས་རེད།

ཨ་ནི། ལམ་གྱི་རིམ་པ་དེ་ས་བཅད་ཉིན་རེ་ཉིན་རེ་བས་ཅིག། ཉམས་ལེན་གྱི་གར་སོང་ཚད་འཐོར་འཐོར་བཏང་ཐོག་གོ་རེ་སོང་འགྲོ་བ་འདི་རེད། འགོས་ནད་སོགས་ཀྱིས་གང་བའི་སར་འཛེམ་མེད་དུ་འགྲོ་བ་འདི་རེད། ད་ག་ནང་བཞིན། དམ་ཉམས་ཆེ་བ་འདྲེ་ཁྱེར་སོགས་དང་ལྟ་སྤྱོད་བསྟུན་པ། ང་ཚོ་དམ་ཚིག་ཉམས་དེ་ནས་ཡོད་རེད་པ། དམ་ཚིག་ཉམས་པ་ཟེར་དུས་བ་ན། དཔེར་ན་ང་རང་ཚོ་རྩ་བའི་བླ་མ་དང་དེ་ཚོ་ལ་དཔེ་ཁ་བཏང་ནས། འོ་དེ་ཚོ་ལ་ག་དུས་ནས་སྐུར་པ་བཏབ་ནས་དེ་ཚོ་མདོ་སེམས་ཉམས་དང་རྩ་བ་ནས་འགྲོ་སྐྱོང་བ་དེ་ཚོ་དམ་ཉམས་པ་རེད། ང་རང་ཚོ་སོགས་བླ་མ་ལ་དང་ཁ་བཏང་ནས་ཡིན་ཙང།

སྔོན་གྱི་ཁ་བཏང་ཡང་ན་བླ་མ་ལ་ད་དེ་བྱས་པ་སློབ་མ་ག་རེ་ཆགས་རེད་དམ་ཉམས་ཆགས་འགྲོ་དབང་བསྐུར་མང་པོ་བསྐུར་ལགས་སམ། ཨ་ནི་ག་རེ་དམ་ཉམས་ས་སྟེང་བཀང་ལགས་སམ་སྙིགས་མ་སུ་རེ་བཞིན་བླ་མ་ཅིག་གསུང་བཞིན་དུ་ད་དབང་མང་པོ་ཞེ་ཅིག་བསྐུར་ནས་ཞེ་དྲགས་ཨ་ཡག་པོ་ཨ་ཡོད་ན་དབང་མང་པོ་བསྐུར་བས་ན་དམ་ཉམས་ས་སྟེང་བཀང་གི་རེད་ན་ག་ཟེར་ན་ད་སློབ་མ་ནང་ལོགས་ཅིག་འདྲ་མི་འདྲ་ཡོང་གི་རེད་པ་རེད་པ་བློ་སྦྱངས་པ་དང་མ་སྦྱངས་པ་མང་པོ་ཡོད་རེད་པ་བློ་སྦྱངས་ཀྱི་ཡིན་ན་བླ་མ་ལ་ག་རེ་ཟེར་ན་དག་སྣང་སྦྱངས་ཐུབ་རེད་པ་མ་སྦྱངས་ཀྱི་དེ་ཚོ་བླ་མའི་སྐྱོན་རེད་འདི་རེད་འདི་ཀོ་བླ་མ་ཁ་བཏང་གི་རེད་པ་དེ་དམ་ཉམས་མང་པོ་ཆགས་ཆགས་འགྲོ་གི་རེད་པ། འདི་རེད་བཞག། ང་ཚོ་དམ་ཉམས་དང་མཉམ་དུ་འདྲིས་རྒྱུ་བ་མ་འདྲིས་པས་ན་སོ་སོའི་ཉམས་ལེན་ཅིག་ཡག་པོ་ཡོང་བ་དཔེ་གནོད་དགོས་ཟེར་རེད་རེད་བ། ད་ང་ཚོ་སོ་སོའི་རྩ་བའི་བླ་མ་ལ་ཁ་བཏང་ནས་ཡང་རྩ་བའི་བླ་མ་མ་ཡིན་ན་སོ་སོའི་དགེ་བའི་བཤེས་གཉེན་ལ་ཅིག་སྡང་པོ་བྱེད་མཁན་རིགས་དེ་ཚོ་ཡིན་ན་དེ་འཛེམ་ཟོན་བྱེད་ཀྱི་རེད་ད་ཡིན་ནས་ཅིག་ཕྱི་ལོགས་ཀྱི་རྣམ་པར་རབ་སྟེ་ཁོ་ཅིག་མི་གཅིག་འདྲ་ནང་བཞིན་སྟོན་དགོས་རེད་ཡང་ཞེ་པོ་བྱས་སྡང་པོ་མ་བྱས་བྱས་རེད་བ། ཨ་ནི་ཅིག་འདྲིས་ཡོད་འདུག་ག་ལ་དེ་ཐག་རིང་སར་ཕར་བསྡད་ན་ཡག་པོ་རེད་མཉམ་དུ་འདྲིས་ཡོད་འདུག་ག་ལ་བཟའ་བཏུང་མཉམ་དུ་ལོངས་སྤྱོད་བས་ན།

དེ་བྱས་ན་ཐོ་ཅོ་ག་ཟེར་ན་བློ་སྦྱོང་དེ་མངོན་མཚན་མ་ཡིན་པ་ཆགས་འགྲོ་དགོས་ཟེར། བློ་སྦྱོང་དེ་ག་རེ་མངོན་གསལ་དོད་པོ་ཞིག་བྱ། ང་ད་བློ་སྦྱོང་ཉམས་ལེན་བྱེད་ཀྱིན་ཡིན་ཅིས་གནོད་ཀྱི་མ་རེད་འདྲེས་གནོད་ཀྱི་མ་རེད་ལྷ་ཡིས་གནོད་ཀྱི་མ་རེད་ཟེར་ཞེ་པོ་དཔལ་ཅིག་དེང་སང་ཧཱུྃ་ཧཱུྃ་ཕཊ་ཕཊ་ཟེར་སྔགས་རེ་བགྲང་ཞེ་པོ་ཅིག་ག་བྱེད་ན་ད་འདི་གོ་ལོག་བྱེད་དགོས་ཟེར་རེད་མ་རེད་པ་གོ་ལོག་བྱེད་དགོས་ཟེར་རེད་འདི་རེད་འདི་བྱེད་རྒྱུ་བ་མ་རེད་ཟེར་ཡ་འདིར་བཞག་བློ་སྦྱོང་ག་རེ་ཟེར་ན་ཐོ་ཅོར་མ་སོང་བ་ཟེར་མངོན་མཚན་དུ་བྱ་དགོས་རེད་ཟེར་འདིར་མངོན་གསལ་དོད་པོ་བྱེད་རྒྱུ་བ་མ་རེད་ད་དེ་ནས་བློ་སྦྱོང་ཕྱོགས་རེ་བར་མ་སོང་བ་ཞིག་དགོས་ཀྱི་རེད་ཟེར། གསུམ་པ་ནི། ད་བློ་སྦྱོང་ཕྱོགས་རེ་བ་ཟེར་དུས་པ་ལ་གཉིས་འདུག་ག། བློ་གར་སྦྱང་སའི་ཡུལ་སེམས་ཅན་སེམས་ཅན་ཕྱོགས་རེ་བ་ལ་དམིགས་ནས་ག་རེ་བློ་སྦྱང་རྒྱུ་བ་མ་རེད། ཡང་སྤང་བྱ་ཕར་སྤངས་ཡོང་རྒྱུ་གང་ལ་སྤང་བྱ་ལྟ་བུ་ཉོན་མོངས་ལྟ་བུ་ཕྱོགས་རེ་བ་ལྟ་བུ་ཅི་ལ་ཨ་ནི་ཅིག་སྤང་བྱེད་རྒྱུ་བ་མ་རེད་ཉོན་མོངས་སྤང་ན་ཉོན་མོངས་ཐམས་ཅད་སྤང་བློ་སྦྱང་བ་ན་སེམས་ཅན་ཨ་ནི་ཅིག་དགྲ་གཉེན་ད་བར་མ་གསུམ་པའི་རིས་སུ་མ་ཆད་པ་སེམས་ཅན་ཐམས་ཅད་ཕར་བློ་སྦྱང་དགོས་རེད་སྐད་ཆ་འདི་རེད་བཞག་ཕྱོགས་རེ་བ་མ་སོང་ཟེར་གི། གསུམ་པ་ནི་བློ་སྦྱོང་བའི་ཡུལ་མི་དང་མི་མ་ཡིན་པ་ད་ག་ནང་བཞིན་དགྲ་གཉེན་བར་མ

ཡ། བཟང་ངན་འབྲིང་གསུམ་ཟེར་དེ་ཕལ་ཆེར་ཡང་དེ་མིན་འགྲོ། ཡོན་ཏན་གྱི་ཆ་ནས་བྱས་ན་འགྲིག་འདུག་ད་མཐོ་དམན་བར་གསུམ་ཟེར་དེ་ཡང་ཅིག་རིགས་དང་དེ་ཚོ་ལ་ཆ་བཞག་ན་འགྲིག་གང་ལྟར་ཡང། དེ་འདྲའི་སེམས་ཅན་ཀུན་ལ་ཕྱོགས་རིས་མེད་པར་བསླབ་དགོས་རེད། ད་མདོར་བསྡུས་ན། རྩ་བ་སྙིང་རྗེ་ཆེན་པོ། ཨོ་དེ་འདྲའི་ཅིག་ཉམས་ལེན་བྱེད་དགོས་རེད་བྱམས་པ་ཆེན་པོ་ཉམས་ལེན་བྱེད་དགོས་རེད་བཏང་སྙོམས་ཆེན་པོ་ཉམས་ལེན་བྱེད་ཐུབ་དགོས་རེད་དེ་སྐད་ཆ་དེ་རེད་ཤག། ནམ་མཁའི་མཐའ་ཁྱབ་ཀྱི་སེམས་ཅན་ལ་བྱམས་པ་དང་སྙིང་རྗེ་བྱེ་བྲག་མེད་པར་བསྒོམ་དགོས་རེད་ད་དེ་རེད་བ། བྱམས་པ་སྙིང་རྗེ་བྱེ་བྲག་ཕྱོགས་རེ་བ་སོང་སོང་འགྲིག་གི་མ་རེད། སྤྱིར་བློ་སྦྱོང་ཉམས་ལེན་དང་བྷ་དེ་ཤ་ལྷག་པོར་བྱང་ཆུབ་སེམས་ཉམས་ལེན་སྐོར་ཆགས་ཀྱི་མ་རེད་བ། ཨོ་དེ་ཡིན་ཙང་བྱམས་པ་དང་སྙིང་རྗེ་ག་རེ་བྱེ་བྲག་མེད་པར་བསྒོམ་དགོས་རེད་གཉེན་ལ། བྱམས་པ་དང་སྙིང་རྗེ་སྒོམ་དགྲ་ལ་མ་བསྒོམ་འགྲིག་གི་མ་རེད་བ། དེ་འདྲ་ཡིན་ན། ཅིག། སྙིང་རྗེ་ཕྱོགས་རེ་ཆགས་ནས་བྱམས་པ་ཕྱོགས་རེ་ཆགས་རེད་བ། ཨོ་དེ། རིས་སུ་མ་ཆད་པའི་སེམས་ཅན་ལ་དམིགས་ནས་བསྒོམ་དགོས་རེད་ཟེར་དེ་རེད་བཞག། ཡ་དེ་རྗེས། ད་དེ་ཚོ་བརྒྱ་པོ་ཡོད་ས་རེད་ང་ཚོ་སྙིང་རྗེ་ཆེན་པོ་ཟེར་ཡག་དེ་ཚོ་ད་ཞེ་པོ་ང་ཚོ་ད་ཡོན་ཏན་ནང་ཡོན་ཏན་ཁྱད་དུ་འཕགས་པ་ཞེ་པོ་ཅིག་ཡིན་ཟེར་སྙིང་རྗེ་ཆེན་པོ་བྱང་ཆུབ་སེམས་ཟེར་ད་དེ་ལས་ལྷག་པའི་ཡོན་ཏན་ཅིག་ཡོད་ས་མ་རེད་བསམ་གཞིག་བཏང་དུས་རེད་བ་ད་དཔེ་ཅིག་རང་ད་ཡིན་རེད་བ་སེམས་ཅན་ཟེར་ཡིན་དོ་ཅོག་ཆ་ཚང་གི་ད་ཨ་ནི་ཅིག་གནོད་པ་མ་བྱེད་ཡ་ད་ཡིན་དོ་ཅོག་ཆ་ཚང་ལ་ག་རེ་ཟེར་ན་ཕན་བདེ་ཅིག་སྒྲུབ་ཡག་གི་བློ་ཞིག་རེད་དོ་བ་མདོར་བསྡུས་ན་རེད་བ་ད་ཡོད་པའི་སེམས་ཅན་ཐམས་ཅད་ལ་ཨ་ནི་ཅིག་ཕན་བདེ་སྒྲུབ་ཡག་གི་བློ་ཞིག་ཡིན་ཙང་བློ་དེ་འདྲ་ཡོད་མ་རེད་བ། རེད་བ། ད་སྤྱོད་འཇུག་ནང་ཡོད་པ་ནང་བཞིན་རེད་ད་བློ་དེ་ཚོ་ད་དངོས་འབྲེལ་དམིགས་བསལ་མི་འདྲ་བ་ཞིག་ཟེར་རེད། འོ་དེ་ཟེར་ད་ཡིན་ཙང་དེ་ཚོ་ད་ཕྱོགས་རིས་མ་སོང་བ་ཞིག་དགོས་རེད་ཟེར་རོ་དེ་ནང་བཞིན་སྤང་བྱ་ཡང་ཕྱོགས་རིས་མ་སོང་བ་ཞིག་སྤང་བྱ་རང་རྒྱུད་ཀྱི་ཉོན་མོངས་འདུལ་བའི་དབང་དུ་བྱས་ན་ཡང་ཕྱོགས་རེ་བ་དང་ཉི་ཚེ་བའི་གཉེན་པོ་ཙམ་གྱིས་མི་ཆོག་པ་དང། ཉོན་མོངས་བྱེ་བྲག་མེད་པར་སྤྱི་ཡི་གཉེན་པོར་འགྲོ་ཚུལ་ཤེས་ནས་བསླབ་དགོས་རེད། ད་གཙོ་བོ་ག་རེ་ཟེར་ན་བདག་མེད། སྟོང་ཉིད་སྒོམ་ཡག་དེ་རེད་པ། ད། ཉོན་མོངས་བྱེ་བྲག་གི་གཉེན་པོ་ད་སོ་སོ་སོ་ཡོད་རེད་པ། ཆགས་པའི་གཉེན་པོ་ག་རེ། མི་སྡུག་པ་སྒོམ་པ་ཡང། ཨ་ནི། ཞེ་སྡང་གི་གཉེན་པོ་བྱམས་པ་སྒོམ་ད་གཉེན་པོ་ཕྱོགས་རེ་བ་ཙམ་རེད་ད་དེ་མ་ཡིན་པ། ཉོན་མོངས་ཐམས་ཅད་ཀྱི་གཉེན་པོ་ད་གཅིག་ཏུ་འགྲོ་མཁན་དེ་ག་རེ་ཟེར་ན་སྟོང་པ་ཉིད་ཀྱི་ལྟ་བ་དེ་ཨོ་དེ་སྒོམ་དགོས་རེད་ཟེར་ཡག་ཟེར་རེད་ཟེར་རེད་རེད་པ། ཉོན་མོངས་པ་བྱེ་བྲག་མེད་པར་སྤྱིའི་གཉེན་པོར་འགྲོ་བའི་ཚུལ་ཤེས་ནས་བསླབ་དགོས་ཏེ་ད་ཉོན་མོངས་སྤྱིའི་གཉེན་པོར་འགྲོ་མཁན་དེ་ག་རེ་རེད། སྟོང་ཉིད་རྟོགས་པའི་ལྟ་བ་དེ་རེད་པ། བཞི་བརྒྱ་པ་ནས་གསུངས་པ་ནང་བཞིན་ག་རེ་ཟེར། ལུས་ལ་ལུས་དབང་ཇི་བཞིན་གཏི་མུག་ཀུན་ལ་གནས་གྱུར་པ། དེ་བཞིན་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར། རྟེན་ཅིང་འབྲེལ་བར་འབྱུང་བ་མཐོང་ན་གཏི་མུག་འབྱུང་མི་འགྱུར་དེ་བཞིན་འབད་པ་ཀུན། གཏམ་དེ་ཚོར་མེད་བྱུང་བ་ཡིན་ཟེར་གང་ལྟར་ཡང་ད་རྟེན་ཅིང་འབྲེལ་བར་འབྱུང་བ་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་དེ་རྒྱུད་ལ་སྐྱེས་སོང་ན་ད་ཉོན་མོངས་ཐམས་ཅད་ནི། གཅིག་ཞི་ཐུབ་ཀྱི་རེད་དེ་མ་གཏོགས་པའི་གཉེན་པོ་གཅིག་ཕྱོགས་རེ་བ་ཙམ་གྱིས་ཉོན་མོངས་ཐམས་ཅད་ཞི་ཐུབ་མ་རེད་དེ་རེད་བ། ཡང་དེ་བཞིན། ཉོན་མོངས་པ་དེ་དག་ཀུན་ཀྱང་ད་ཉོན་མོངས་པ་དེ་དག་ཀུན་ཀྱང་ང་རང་ཚོ་ཐར་པ་ཐམས་ཅད་མཁྱེན་པ་ལ་སྒྲིབ་པར་འདྲ་བ་དེ་ཡིན་ཙང། ངེས་པར་དུ་གང་ཟེར་ན་ཉོན་མོངས་ཕྱོགས་རེ་མ་སོང་བར་ཉོན་མོངས་ཐམས་ཅད་ཀྱི་གཉེན་པོ་འགྲོ་ཐུབ་མཁན་ཅིག་བསྒོམ་དགོས་རེད་གསུངས་ཡོད་ཟེར།

འོ་ད་དེ་བྱེད་ཀྱི་ཡོད་མ་རེད། རེད་བ་གང་ལྟར་ཡང་རང་གི་འདུལ་དགོས་ཡ་སེམས་ཅན་དོན་དུ་འདུལ་བའི་ཡོད་པའི་དབང་དུ་བཏང་ནས་འཇམ་པོའི་ཐོག་ནས་རེད་བ། ཨན་ཅིག་བག་མ་གཏོགས་པའི་དྲག་པོའི་ཐོག་ནས་ཨན་ཅིག་ཚུགས་ག་ལ་ཟེར་ན་ཅིག་དེ་བྱས་བྱས་དེ་བྱས་ནས་ཉེན་ཁ་ཚ་བོ་ཡོང་རེ་སྐད་ཆ་ཟིག་བྱ། དྲག་གཅུན་སྤོང་ལེན་དྲག་ཏུ་བྱ་ཞེས་གསུངས་ཏེ་སྤྱིར་མི་དང་མི་མ་ཀུན་ལ་དྲག་གཅུན་བྱ་མི་རུང་དྲག་གཅུན་ཟེར་ན། ད་ང་ཚོ་ང་ཚོ་ག་རེ། དྲག་ལས་འདྲ་བོ་རེད་བ། ཅིག། བར་སྣང་བ་དེ་འདུལ་དགོས་པའི་ནས་དང་པོ་པས་ཅིག། ཁ་ཏ་བསླབ་བྱ་བྱེད་ཡ་དོན་འགྲུལ་ཨ་འཇམ་སྒྲོལ་དཔེ་གཅིག་བསླབ་བྱ་བྱེད་ཡག་དེ་ནི་ཨ་ག་ལེ་ཡེ་ག་ལེ་བག་དེ་གཅིག་པུ་རེད་མ་གཏོགས་དང་པོ་དེ་ནི་ནི་དཔེ་གཅིག་ཨ་རྒྱག་བག་ཁེ་ཨ་ནི་ཞུ་ཡག་དེ་ནི་ཞུ་ནི་འགྲིག་མ་རེད་པ་ང་ཚོ་དགེ་རྒན་ནང་ནས་དང་པོ་བསླབ་བྱ་རྒྱག་དགེ་ཕྲུག་རེ་བསླབ་བྱ་རྒྱག་མང་པོ་བསླབ་བྱ་རྒྱག་མང་པོ་རྒྱག་ཨ་ནི་དེ་ནི་ཉན་གི་མི་འདུག་ཨ་ནི་ཐ་མའི་ག་ལ་བབ་དུས་ཁོ་ཨ་ནི་གཅིག་རྒྱག་དགོས་ཡ་མཚམས་དེ་སླེབས་དུས་རྒྱག་དགོས་རེད་པ་མ་གཏོགས་དང་པོ་དེ་ནི་ནི་གཅིག་ཨ་རུ་སི་དུ་གང་ལ་ལབ་ཉན་ཞུས་རྒྱུ་བ་རེད་ཨོ་དེ་ཚོ་ཨ་ནི་བྲོས་འགྲོ་རེད་པ་དང་པོ་ཡིན་གཅིག་མིན་གཅིག་བསླབ་བྱ་རྒྱག་སྐད་ཆ་མང་པོ་བཤད་མི་ཟེར་ཡ་དེ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་ག་རེ་ཟེར་ན་ཁོ་སྐད་ཆ་བཤད་ནས་གོ་བརྡ་འཕྲོད་ཡ་ཡོད་རེད་པ། ད་དུད་འགྲོ་ཡིན་ན་སྐད་ཆ་བཤད་མི་གོ་ཐུབ་ཀྱི་རང་ཡོང་མ་དང་པོ་ནས་ནི་ཁོ་མ་ཞུས་རང་ཞུས་རོ་བ་བ་ཞུས་ཤྲི་ཤི་ན། འོ་ད་དང་པོ་སྐད་ཆ་བཤད་སྐད་ཆ་བཤད་དེ་ཡང་སྐད་ཆ་རང་པོ་རང་པོ་རི་མང་པོ་བཤད་གོ་ཟིག་འདུག་ཨ་ནི་དེ་ནས་ད་དུས་ཡ་ག་ཞུས་མེད་ལ་ཨ་ནི་གཞི་ནས་དྲག་གཅུན་བྱེད་ཡ་ཅིག་བྱེད་ད་ང་ཚོ་འཕྲིན་ལས་བཞིའི་ནང་གི་དྲག་པོའི་འཕྲིན་ལས་ཡོད་རེད་བ། འོ་དེ་རེད་དྲག་གཅུན་བྱེད་རྒྱུ་ཡོད་མ་རེད། ད་ག་རེད་ན་མི་ཡིན་ན་རེད་མི་མ་ཡིན་ད་ང་ཚོ་མི་མ་མི་མ་ཡིན་པ་ད་ང་ཚོས་འདུལ་དགོས་ཡ་ཡོད་མ་རེད་མི་འདུལ་དགོས་ཡ་དེ་འདྲ་ཡོད་མེད་ན། སྟེ། དེ་དག་གི་ཁོང་ཁྲོའི་རྐྱེན་བྱས་ནས་མི་མ་ཡིན་པ་ཀུན་གྱིས་འདི་དང་ཕྱི་མ་ལ་བར་དོ་ཐམས་ཅད་འཁོན་དུ་བཟུང་ནས་ཨ་ནི་གནོད་པ་སྐྱེལ་བའི་རྐྱེན་དུ་འགྲོ་ཉེན་ཆེ། ད་འདི་ལ། དཔེར་ན་མི་མ་ཡིན་པ་དེ་ཚོས་ཡོང་གི་ཡོད་ཟེར་ད་དྲག་ལས་བྱས་ན་དེ་འདྲ་ཡོང་གི་འདུག་བ། ད་ང་ཡང་གཞུང་བཤད་ཡོང་གི་འདུག་བ་དཔེར་ན། ཅིག་སྦྱིན་སྲེག་བྱེད་ཡག་རེད་ད་ག་ནང་བཞིན། ཟོར་འཕེན་ཡག་དེ་འདྲ་འདུག་བ། གཏོར་རྒྱག་འཕེན་ཡག་དེ་ཚོ་དྲག་ལས་རེད་བ། དྲག་ལས་བྱས་ཡག་འདི་འདྲ་ཡོང་གི་འདུག་ད་ཡིན་ན་བློ་སྦྱོང་དངོས་འབྲེལ་ཉམས་ལེན་བྱེད་མཁན་དེ་ཚོའི་རིགས་ཏོག་ཙམ་གཟབ་བྱེད་དགོས་ཟེར། ཨ་ཅིག་འདི་འདྲའི་བྱས་མེད་ན་ཨ་མི་མ་ཡིན་པ་དེ་ཚོ་ཀུན་ལ་ཁོང་ཁྲོ་སྐྱེ་ཡག་རྒྱུ་རྐྱེན་ཁོང་ཚོ་ཁོང་ཁྲོ་ཟ་ནས་ང་རང་ཚོ་འདི་ཕྱི་བར་དོ་ཀུན་ཏུ་ང་རང་ཚོ་འཁོན་དུ་བཟུང་འདུག་རེད་ཟེར་གི་འདུག་ཨ་ང་ཚོ་བར་དོའི་གནས་སྐབས་སུ་འཁོན་དུ་བཟུང་ནས་ང་ཚོ་ཞིག་ཅིག་ཚུར་གནོད་པ་བྱེད་ཀྱི་རེད་ཟེར་གི་འདུག་ཨ་ཁོས།

རེད་པ། ཨན་དང་མ་འདོན་པའི་རང་གི་གནས་སུ་དེངས་ཟེར་བྱས་པ་དེ་རེད་པ། ད་ཨོ་དེ་འདྲ་བ་ཅིག་མི་མ་ཡིན་དེ་ཚོ་ལ། ཡ། ག་རེ་ཟེར་ན་འདི་དང་ཕྱི་མ་བར་དོ་ཐམས་ཅད་དུ་འཁོན་བཟུང་ནས་གནོད་པ་སྐྱེལ་བའི་རྐྱེན་དུ་འགྲོ་ཉེན་ཆེ་སྟེ། མི་ལ་ཡང་ད་རང་གིས་དྲིན་བསྐྱངས་པ་ན་ད་མི་མ་ཡིན་པ་དེ་ཚོ་ལ་དྲག་གཅུན་བྱེད་ན་སྐྱོན་དེ་ཡོད་རེད་སྐད་ཆ་དེ་རེད་པ། མི་ལ་ཡང་རང་གིས་དྲིན་བསྐྱངས་པ་ན་ཨ་ནི་ཕར་དྲིན་བསྐྱངས་བཞག་པ་དང་ཨན་ད་ནང་བཞིན་རང་གི་ཉེ་གཡོག་ཟེར་དོང་ལ་ཁྲིད་རེད་དེ་སུས་ད་ཅིག་ཅིག་གི་འགྲུལ་བའི་མོས་ཚལ་གཡོག་པོ་ཡིན་ན་དུ་སི་སྐད་ཆ་དེ་རེད་བ། ཉེ་གཡོག་ལ་ཡང་ནན་གྱིས་དྲག་གཅུན་བྱ་མི་རུང་ཟེར་འོ་དེ་རེད་སོ་སོའི་ཕར་དྲིན་བསྐྱངས་བཞག་པའི་མི་ཡིན་ནའི་རེད་ཡང་སོ་སོའི་ཉེ་འཁོར་དེ་ལས་མི་དེ་ཚོ་ལ་དང་པོ་དེ་རེད་དྲག་གཅུན་བྱེད་རྒྱུ་ཡོད་མ་རེད་དྲག་གཅུན་བྱ་མི་རུང་ཟེར་ད་ད་ནི་བཤད་ནས་ཁ་ཏ་བསླབ་བྱ་བྱེད་རེད་བ། དྲག་གཅུན་བྱས་ན་སྔར་ཕན་བཏགས་པ་ཐམས་ཅད་དོན་མེད་དུ་འགྱུར་ཟེར་ཨང་དང་འདི་བ་དཀའ་ལས་བརྒྱབ་དཀའ་ལས་བརྒྱབ་སྔར་དྲིན་བསྐྱངས་བཞག་པ་ཤོར་རེད་བ་དེ་ཆུད་ཟོས་འགྲོ་བཤད་རེད་བ། ཨ་དང་པོ་བར་བསླབ་བྱ་བརྒྱབ་རིམ་པ་བཞིན་དུ་ཚར་མང་པོ་བསླབ་བྱ་བརྒྱབ་དེ་གཅིག་མིན་གཉིས་མིན་ཨ་དེ་ནས་ཅིག་ཨ་འདོད་ཡ་མི་འདོད་ཨ་གཞན་འདྲ་བྱུང་བྱས་ནས་ཅིག་དང་པོ་དེ་འདྲ་བྱུང་བྱས་པས་ན་ང་ཚོ་ད་ལྟ་འདའ་བ་ན་ལོ་མང་པོ་ཅིག་ཁོ་དྲིན་བསྐྱངས་ཞེས་པ་རྗེས་འཇོག་རེད་བ་དེ་ཕྱི་ལོ་ཆུ་ཚོད་གསུམ་དྲུག་ཞེས་རེད་བ་དེ་སྐད་ཅིག་དེ་དྲིན་ཞག་གི་དྲུག་ཡོད་ནས་ད་ལྟ་བར་སོ་སོས་གི་དྲུག་བསྐྱངས་བསྐྱངས་བསྐྱངས་ཨ་ནས་བས་ཅིག་ཨོ་དང་པོ་དེ་འདྲ་བྱུང་བྱས་ཤེ་ན་གི་དྲུག་གི་བས་ཅིག་དེ་ཡིན་མ་རེད་བ་ཨ་དེ་དྲིན་ཞག། ཨོ་དྲག་ཆུན་སྦྱིན་བདག་ཐབས་མཁས་པ་ཞིག་དགོས་ཀྱི་ཡོད་ཟེར་རེད། བྱེད་སྟངས་བློ་སྦྱོང་ཉམས་ལེན་སའི་ཐབས་མཁས་པ་དགོས་ཀྱི་ཡོད་ཟེར་བ་འདི་ཆེ། བྱས་ན་སྔར་ཕན་བཏགས་པ་ཐམས་ཅད་ཀྱང་དོན་མེད་དུ་སོང་ནས་ཁོང་ཁྲོའི་རྐྱེན་དུ་འགྲོ་བའི་ཕྱིར་རོ། ད་འདི་ག་ཟེར་ན། བློ་སྦྱོང་གི་ད་ལྟ་རྩ་བ་རང་ད་ཡིན་ཟེར་མ་རེད། ད་གཞན་ཚོ་ཁ་བསྐང་དགོས་ཟེར་རེད་ཡ་འདི་ཆེ། འོ་ན་དྲག་ཆུན་རྩ་བ་ཉིད་ནས་བྱེད་དགོས་པ་མ་རེད་ཟེར་ན་བྱེད་དགོས་རེད་ཟེར་དྲག་ཆུན་བྱེད་དགོས་རེད་ད་སུ་ལ་བྱེད་དགོས་རེད་ཟེར་ན་དྲག་ཆུན་བྱེད་ས་དེ་ད་རང་རྒྱུད་ཀྱི་ཉོན་མོངས་ལ་བྱེད་དགོས་པ་རེད་འོ་ན་དྲག་ཆུན་སུ་ལ་བྱ་ཞེ་ན་སྤྱིར་འཁོར་བའི་སྐྱོན་ཐམས་ཅད་ཨ་ཀུན་འབྱུང་ལས་དང་ཉོན་མོངས་གཉིས་ལས་སྐྱེས་པ་རེད་དེའི་ནང་ནས་ཀྱང་ལས་དང་ཉོན་མོངས་གཉིས་ནང་དེའི་ནང་ནས་སྐྱེས་དེ་ཡང་ག་སང་ལས་དང་ཁོ་ན་ཉོན་མོངས་པས་སྐྱེས་ལས་དང་ཉོན་མོངས་ཀྱིས་བསགས་པ་རེད་ད་མདོར་བསྡུ་ན་ང་རང་ཚོ་འཁོར་བའི་ཉེས་སྐྱོན་ཐམས་ཅད་ལས་དང་ཉོན་མོངས་གཉིས་ཀྱི་དང་པོར་སྐྱེས་པ་རེད་ལས་དང་ཉོན་མོངས་གཉིས་ཀྱིས་བསགས་པ་རེད་ད་ནང་བཞིན་དེས་བསགས་པ་རེད་བྱས་ད་ཉོན་མོངས་ཀྱི་ནང་ནས་ཀྱང་གཙོ་བོ་ག་རེད། བདག་འཛིན་གཙོ་བོ་ཡིན་པས་ཆོས་ཐོས་བསམ་སྒོམ་གསུམ་ལུས་ངག་ཡིད་གསུམ་གྱི་རྩོལ་བ་ཐམས་ཅད་ཀྱིས། རྩོལ་བ་རྩོལ་བ་རྩོལ་བ་ཐམས་ཅད་རྩོམ་པ་ཐམས་ཅད་ཀྱིས་འདི་ལ་དྲག་ཆུན་བྱ། ད་དྲག་པོ་བྱེད་དགོས་པ་དེ་གཅིག་རེ་བྱ་ཟེར་རེད་པ། འོ་ད་ཉོན་མོངས་རང་རྒྱུད་ཀྱི་ཉོན་མོངས་ཐོག་ཏུ་དྲག་ཆུན་བྱེད་དགོས་རེད་ད་དེ་ལ་ཡང། ཅིག་ཁ་ད་ལབ་ཅིག་འཇམ་པོ་བྱ་ཡོང་ནོ་ཁོ་འཇམ་པོ་བྱས་ན་ཁོ་མ་ཉིང་ཞིག་རེད་པ་ཉོན་མོངས་ཟེར་དེ། རེད་པ། དཔེར་ན་འདོད་ཆགས་ལྟ་བུ་ཡིན་ན་ཁོ་འཇམ་པོ་བྱས་ག་ཡེ་མ་མ་དེ་རིང་སྐྱེ་རྒྱུ་ཞེས་འདུ་བྱེད་ན་ཁོ་རྡུལ་དུ་འགྲོ་ཞེས་དང་བ། ཉོན་མོངས་ལ་འཇམ་པོ་བྱས་པས་ན་ནམ་ཡང་འདུལ་ཐབས་ཡོད་མ་རེད་གར་སྐྱེས་ན་རྩུབ་སྤྱོད་བྱེད་དགོས་ཟེར་དང་བ། རྩུབ་སྤྱོད་བྱེད་དགོས་ཟེར་དང་བ་ལ། ཁ་གཏད་ཁ་གཏད་གཉེན་པོ་གདོང་དུ་བྱས་ནས་བསྒོམས་ནས། རེད་པ། ཨོ་དུ་བྱས་ནས་ཁོ་རྩུབ་སྤྱོད་བྱེད་དགོས་མ་གཏོགས་ཁོ་ལ་ག་རེ་དྲག་ཞུས་ག་ཟེར་ན་འཇམ་པོ་བྱས་ནས་འགྲིག་གི་མ་རེད་ད་མདོར་བསྡུས་ན་དྲག་ཆུན་བྱེད་དགོས་ཟེར་དོ།

འཇམ་པོ་ཨོ་སྡུག་ཅག་ན་ཡོད་ཟེར་ཡ། གང་ན་ཡང་འདུག་ཟེར་ཡ་ད་དྲག་ཆུན་བྱེད་དགོས་ཟེར་འདི་རེད། ངེས་པ་ད་དེ་སྤྱོད་འཇུག་ཞུགས་མང་པོ་དྲངས་ཡོང་འདི་ལ་རྩོམ་པ་དམ་དང་ཐོས་བསམ་སྒོམ་གསུམ་དང་ན་ཤི་ལུས་ངག་ཡིད་གསུམ་གྱི་ཨ་ནི་ཐོས་བསམ་སྒོམ་གསུམ་གྱི་དགེ་བ་ཡིན་ནའི་ལུས་ངག་ཡིད་གསུམ་གྱི་དགེ་བ་ཡིན་ནའི་དེ་ཆ་ཚང་གི་ཨ་ཅིག་མདུང་རྩེ་འདྲ་པོ་འདི་ནང་ལ་ཚུར་བལྟས་ནས་ཨ་ནི་ཉོན་མོངས་པ་དེ་ལ་ག་རེ་ཟེར་ཁ་གཏད་བྱ་ཐུབ་ཞིག་དགོས་རེད་ད་མདུང་རྩེ་ནང་ལ་བལྟས་ཟེར་སྐད་ཆ་འདི་རེད་བ། རེད་བ། མདུང་རྩེ་ཕྱི་ལ་མ་བལྟས་མདུང་རྩེ་ཆ་ཚང་ནང་ལ་ཚུར་བལྟས་ནས་ཨ་ནི་འཁོད་པའི་ཉོན་མོངས། གཙོ་བོ་བདག་འཛིན་གཙོར་གྱུར་ཉོན་མོངས་དེ་ཚོར་བག་ཅིག་དྲག་ཆུན་བྱེད་དགོས་རེད་སྐད་ཆ་འདི་ཤ་འདི་ལ་དྲག་ཆུན་བྱ་ཞིང། ཨ་ནི་གཞོམ་པའི་ཐབས་ལ་འབད་དགོས་རེད་འབད་དེ་སྤྱོད་འཇུག་ལས། བདག་གིས་འདི་ལ་ཞེན་བྱ་ཞིང་བདག་གིས་ཟེར་དུས་བློ་སྦྱོང་བ་བདག་གིས་འདི་ལ་ཟེར་དུས་ལ་ད་ང་ཚོ། ཅིག། འདི་བྱེད་སའི་ཡོད་ན་མེད་ན་འདི་ག་རེ་ཟེར་ན་ཅིག། ཞེན་བྱ་ཟེར་སྲིད་དབང་ཐང་གི་བ་ཞིག་ཞེན་སྣང་སྐྱེས་ས་ལྟ་བུ་ཞིག་ཁོང་ཁྲོ་ཟ་ས་ལྟ་བུ་ཞིག་འདི་ལ་ཟ་དགོས་རེད། བདག་གིས་འདི་ལ་ཞེན་བྱ་ཞིང་ཁོན་དུ་བཟུང་ནས་གཡུལ་སྤྲད་དེ། ད་འཁོན་འཛིན་སྐྱེ་ཟེར་ན་དེར་སྐྱེ་དགོས་རེད། དངོས་འབྲེལ་བྱས་ན་འཁོན་འཛིན་སྐྱེ་གཞི་ཡོད་ན་མེད་ན་ཉོན་མོངས་དེ་རེད་དོ། ང་ཚོ་འཁོན་འཛིན་ཟེར་དེ་ཅི་དང་ག་རེད། ཁོད་འཛིན་ཟེར་དེ་དུག་ཅིག་རེད་བ། སྔར་མི་གཅིག་ཚུར་གནོད་པ་བསྐྱལ། གནོད་པ་བསྐྱལ་བ་དེ་ཞེ་ལ་བཟུང་ནས་ཨ་ནི་ཕར་གཅིག་འོ་ལགས་སོ་གནོད་པ་བྱེད་འདོད་ཀྱི་བློ་ཅིག་དེ་ལ་འཁོན་འཛིན་ཟེར་གྱི་འདུག། ད་ང་ཚོ་ད་ལྟ་བར་དུ་ང་རང་ཚོར་གནོད་པ་སྐྱེལ་མཁན་གྱི་ནང་གི་གནོད་པ་སྐྱེལ་མཁན་ཚབས་ཆེ་ཤོས་གནོད་པ་སྐྱེལ་མཁན་དེ་ཉོན་མོངས་དེ་ཚོ་རེད་དོ། ད་ལྟ་ང་རང་ཚོ་གནས་སྟངས་ཐབས་སྐྱོ་པོ་འདི་འདྲ་ཞིག་གི་སྒང་ལ་ལྷག་བསྡད་ཡག་དེ་ཁོ་ཚོས་བྱེད་རྒྱུ་རེད་དོ། མ་གཏོགས་པའི་ཕྱིའི་ང་རང་ཚོའི་དགྲ་དེ་ཚོས་ང་རང་ཚོ་འདིར་སྐྱེལ་ཐུབ་མི་འདུག་བ་ཨོ་དེ་ཚོ་རེད། བྱས་ཙང་ད་ཁོན་དུ་བཟུང་ནས་གཡུལ་སྤྲད་དེ་རྣམ་པ་ད་ཁོན་དུ་བཟུང་ནས་ད་གཡུལ་འཐབ་བྱེད་དགོས་རེད་སུ་དང་གཡུལ་འཐབ་བྱེད་དགོས་ཟེར་ན། ཉོན་མོངས་པའི་དགྲ་དེ་དང་གཡུལ་འཐབ་བྱས་ནས་ཨ་ནི་ཉོན་མོངས་པའི་དགྲ་དེ་ཕར་བསྐྲད་དགོས་རེད། སྤྲད་དེ། རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ་ཨོ་དེ་རེད། རྣམ་པ་དེ་འདྲ་བའི་ཉོན་མོངས་པ་ཨ་ནི་ཨོ་ལགས་སོ། ཉོན་མོངས་འཇོམས་བྱེད་མ་གཏོགས་སོ། ད་འདི་སྤྱོད་འཇུག་ཚིག་འདི་ག་ཟེར་ན་ད་ད་ཡང་ཁོན་དུ་བཟུང་ནས་ཕར་གཡུལ་དུ་སྤྲད་དགོས་རེད་ད་དོ་དོ་ནི་ཕར་གཅིག་དམག་འཐབ་བྱས་ནས་ཁོ་ཕར་གཅིག་ཕུད་དགོས་རེད། རྣམ་པ་འདི་འདྲའི་ཉོན་མོངས་པ། ད་ཐ་མལ་བའི་སྒྲ། འཇོམས་པ་དང་ཧོ་ལགས་སོ་ཉོན་མོངས་འཇོམས་པ་གཉིས་འདྲ་གི་མ་ད་སྐད་ཆ་དེ་རེད་ཤག་རྣམ་པ་འདི་འདྲའི་ཉོན་མོངས་པའི་ཉོན་མོངས་འཇོམས་བྱེད་མ་གཏོགས་སོ་ཟེར་ན་ཐ་མལ་བའི་དགྲ་དེ་ང་རང་ཚོ་ཕར་ག་ཚད་བཅོམ་པས་ནི་དེ་ཚོད་ཀྱིས་ག་རེ་རེད་དགྲ་འདི་ག་རེ་རེད། མ་མེད་པ་བཟོ་ཐུབ་རྒྱུའི་ཚབ་ལ་མང་རུ་མང་རུ་མང་རུ་མང་རུ་འགྲོ་གི་འདུག་ཨ། བོད་མི་ང་ཚོ་གཅིག་མི་གཅིག་རི་གོན་སོན་སོང་བས་ན། གོ་ལ་བའི་ཕྲུ་གུ་རུ་ཤོར་བས་ན་ཟ་ཡིན་ན་ཡིན་ཁོའི་རོགས་པ་གཉིས་སུམ་ཅུ་དེ་ལས་མང་དུ་འགྲོ་བཞག་འདུག་ད་འདི་ལས་མང་འདི་ལས་མང་ཟེར། ཨན་ད་དུ། གནས་སྐབས་ཅིག་ང་ཚོ་ཐ་མལ་བའི་དགྲ་ལས་རྒྱལ་བས་ནས། ཡང། ཐ་མལ་བའི་དགྲ་དེ་ཚོ་ཨན་གྱིས་ག་རང་རྫོགས་ཅིག་ཨ། ཡང་བེ་ཅིག་དཔུང་རི་ཚུར་བསྒྲིལ་ནས་ཡང་ཁོ་རང་ཚོ་ནུས་པ་ཨོ་ཟི་ལེ་ཡང་ཁ་གཏད་བྱེད་གར་སླེབས་འདུག་ཨ། ཨོ་དེ་རེད། ད་ཉོན་མོངས་པའི་དགྲ་དེ་འདུག་སེ་མ་རེད།

རང་རང་གཅེས་འཛིན་གྱིས་སྤོང་བ་ལ་འདི་དགོས་རེད་ཟེར་ཏེ་འོང་ལ་ད་མདོ་དོན་འདི་རེད་ཤག་ང་ཚོ་མོ་གསུམ་གཅིག། ཆགས་སྡང་གི་ད་འདི་ཡོད་རེད་བ་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་བར་མའི་སེམས་ཅན་ཡལ་བར་འདོར་བ་དེ་ཚོ་ཕར་གཅིག་བཟློག་དགོས་རེད་དེ་བཟློག་པ་ལ་ང་ཚོ་རྒྱུ་མཚན། དགྲ་གཉེན་བར་མ་ཡིད་དུ་ཨ་ནི་ག་ཟེར་ན་ཡིད་དུ་འོང་མི་འོང་གི་རྒྱུ་མཚན་ད། དགྲ་གཉེན་བར་མ་གསུམ་ལ་གཅིག་ལ་ག་རེ་ཡིད་དུ་འོང་བ་གཅིག་ལ་ཡིད་དུ་མི་འོང་བ་གཅིག་ཡིད་དུ་འོང་མི་འོང་བ་གང་ཡང་མ་ཡིན་པའི་རྣམ་པ་དེ་འདྲའི་གཅིག་ང་ཚོ་བློར་འཆར་གྱི་འདུག་འདི་རྒྱུ་མཚན་དུ་བྱས་ནས་ག་རེ་རེད། ཨ་ཡིད་དུ་འོང་བ་རྒྱུ་མཚན་བྱས་ནས་ཆགས་པ་སྐྱེ་བ་རེད་བ། ཡིད་དུ་མི་འོང་བ་རྒྱུ་མཚན་བྱས་ནས་ག་རེ་སྐྱེ་བ་རེད་སྡང་བ་སྐྱེ་བ་རེད་བ། དེ་གཉིས་གང་གི་རིགས་སུ་མ་གཏོགས་པ་དེ་ག་རེ་ཡལ་བར་འདོར་བའི་བློ་སྐྱེ་བ་རེད་བ་ཨོ་དེ་ཡིན་ཙང་སྐྱེ་བོ་ཐམས་ཅད་སྙོམས་པར་བྱ་སྟེ་ཅི་ཕྱིར་འཁོར་བའི་ཆོས་ཀུན་ལ་ངེས་པ་མེད་བཞིན་ད་ད་དགྲ་གཉེན་བར་མ་གསུམ་ལ་ཨ་ང་རང་ཚོ་ཚུར་ཆགས་སྡང་གི་བློ་སྐྱེ་བ་དེ་ནོར་འཁྲུལ་རེད་ག་ཟེར་ན་དགྲ་གཉེན་བར་མ་གསུམ་ལ་རིམ་པ་བཞིན་དུ་དགྲ་ལ་ག་རེ་སྡང་བ་དང་གཉེན་ལ་ཆགས་པ་སྐྱེ་བ་དེ་ནམ་ཡང་སྐྱེ་རིན་ཆོད་ཡ་ཡོད་མ་རེད་དེ་དགྲ་གཉེན་བར་མ་གསུམ་ལ་ག་རེ་རེད་གཏན་དུ་ངེས་པ་མེད་བཞིན་དགྲ་གཉེན་དུ་འགྱུར་བ་གཉེན་དགྲ་རུ་འགྱུར་བ་དེ་ནང་བཞིན་བར་མ་ཡང་དགྲ་དང་གཉེན་དུ་འགྱུར་བ་ཡོད་པ་ཡིན་ཙང་ད་ཆགས་སྡང་གི་བློ་འདི་ཅིག་སྐྱེ་ཡག་ལ་ག་རེ་རྒྱུ་མཚན་མི་འདུག་གསུངས་རེད་ད་འདི་ག་རེ་བཏང་སྙོམས་ཀྱི་ད་བློ་སྦྱང་སྟངས་དེ་རེད་དོ། སྤྱིར་རེ་འཁོར་བའི་ཆོས་ཀུན་ལ་ངེས་པ་མེད་ཅིང་ལྷག་པར་དུ་ད་བྱེ་བྲག་ཏུ་དགྲ་གཉེན་ལ་ངེས་པ་ཡོད་མ་རེད་པས་ད་འདི་ངའི་དགྲ་ཡིན་ཟེར་ཧ་ཅང་སྡང་རིན་མ་རེད་དང་འདི་ངའི་གཉེན་ཡིན་ཟེར་ཧ་ཅང་ཆགས་རིན་མ་རེད་དང་དགྲ་དང་གཉེན་གཉིས་ལ་མཐའ་གཅིག་ཏུ་རྩ་བ་ཉིད་ནས་ངེས་པ་ཡོད་མ་རེད་དགྲ་གཉེན་དུ་འགྱུར་བ་ཡོད་རེད་གཉེན་དགྲ་དུ་འགྱུར་བ་འདི་སྐད་ཅིག་དེ་རེད་ད་ང་ཚོ་སྐྱེས་བུ་འབྲིང་སྐབས་སུ་ཤེས་དགོས་རེད་བ། ངེས་པ་མེད་པའི་ཉེས་པ་ཟེར་བའི་སྐབས་སུ་རེད་བ། འདི་ཅི། དགྲ་གཉེན་ལ་ངེས་པ་མེད་པའི་ཕྱིར་ཏེ་དཔེར་ན་ད། ཕ་ནི་བུ་ཉིད་མ་ནི་ཆུང་མ་ཉིད་རང་གི་ཕ་དེ་རང་གི་བུར་འགྱུར་བ་ཡོད་རེད། དེ་ནང་བཞིན་རང་གི་མ་དེ་རང་གི་ཆུང་མར་འགྱུར་བ་ཡོད་རེད། ཕ་ནི་བུ་ཉིད་མ་ནི་ཆུང་མ་ཉིད། དེ་ནང་བཞིན་སྐྱེ་བོ་དགྲར་གྱུར་པ་ཡང་བཤེས་ཉིད་དང་རང་གི་དགྲར་འགྱུར་བ་འདི་དག་སེམས་ཅན་དེ་དག་ཀྱང་རང་གི། བཤེས་ཉིད་ཟེར་དོན་ལ་གཉེན་ཉིད་དུ་གཉེན་གྱི་དྭངས་མ་མ་ལྟ་བུར་འགྱུར་བ་ཡོད་རེད། རང་གི་དཔེར་ན་དགྲར་འགྱུར་བའི་སེམས་ཅན་འདི་ར། ཨ་ནི་རང་གི་གཉེན་གྱི་དྭངས་མ་དེ་སུ་རེད་མ། མ་དང། དེས་མཚོན་པས་ཨ་ནི་རང་གི་གཉེན་དུ་འགྱུར་བ་ཡོད་རེད་ད་རང་གི། དགྲ་དེ་གཉེན་རང་གི་མར་འགྱུར་མྱོང་འདུག་པ་ཨོ་དེ་སྐད་ཅིག་དེ་རེད་དེ་ནང་བཞིན་ད་ལྟའི་མ་དེ་ཡང་ང་ལྷ་སོ་དགྲ་འགྱུར་བ་འགྱུར་མྱོང་བ་རེད་དེ་སྐད་ཅིག་དེ་རེད་དེ་ནང་བཞིན། བཟློག་པ་ཉིད་དུ་ཟེར་དུས་པ་ལ་རང་གི་མ་དེ་ཡང་རང་གི་དགྲར་འགྱུར་བ་ཡང། ཡོད་རེད་མཆིས་རེད་དེ་ཡིན་ཙང་དེའི་སླད་དུ་ད་རྒྱུ་མཚན་དོན་བསྡུས་ཀྱི་བསམ་སྟངས་ནི་འཁོར་བ་དག་ལ་དགྲ་གཉེན་དུ་ངེས་པ་འགའ་མ་མཆིས་ཨོ་དེ་རེད། ཤཱ་རིའི་བུས་གསུངས་པ་ན་བཞིན་ཞེས་བལྟ་བ། ཁ་ཅིག་ནི། འཕགས་པ་བཀའ་བསྟན་ཨ་ཏིའི་གསུང་པོད་མདོར་རེ་ཟིག་ཏུ་ཁ་ཅིག་ནི་ཤཱ་རིའི་བུས་གསུངས་པ་རེ་བལྟ་འདི་གསུང་ཚུལ་གཉིས་འདུག། ཕ་ཤི་ས་ཤིང་མ་ལ་སྡིགས། སྔ་མའི་དགྲ་བོ་སྤང་དུ་མྱངས། མཆོག་མའི་མཆུ་ཡིས་རུས་པ་བཤགས། ཁོ་བོའི་ཆོས་ལ་རྒན་མོ་འགྲོ་ཟེར་ཞེས་བསྟོད། ཁ་ཅིག། འཕགས་པ་བཀའ་བསྟན་ཨ་ནེའི་གསུང་པོད། གསུངས་པ་རེ་ཟིག་ཏུ། བཀའ་བསྟན་ཨ་ནེས། ཁ་ཅིག་ཤཱ་རིའི་བུ་ད་ནི། རྣམ་འཕྲུལ་བླ་བྱང་ཨིན་ཕོའི་མི་བས་ཤཱ་རིའི་བུས་གསུངས་པོད་རེ་ཟིན་ཞེས་དུས་རེ་དུ་དྲན། གང་དག་ཡང་འོ་འདི་རེ་ད་ངེས་པ་མེད་པའི་ངེས་པ་འདི་ལ།

ཕ་ཤ་ཟ་ཞིང་མ་ལ་རྡེག་ཟེར་དུས་ང་ཅི་དང་སྔར་ད་ལྟ་ཅིག་རྒྱ་གར་གྱི་ད་དཔེ་ཅིག་ཡིན་གྱི་རེད་བ་རྒྱ་གར་གྱི་ལུང་པ་ཅིག་ནང་ལོགས་ད་ཁྱིམ་ཚང་ཅིག་ནང་ལོགས་པ་ཕ་ཅིག་བྱས་ཨ་མ་ཅིག་བྱས་བུ་ཅིག་བྱས་གསུམ་ཡོད་མོད་དུ་བ་གསུམ་ཡོད། ཨ་ནི་ག་ལེ་ག་ལེ་ཨ་ནི་བུ་དེ་ལ་ཆུང་མ་ཅིག་བཙལ་ཡོད་ཟེར་རེད། ད་ཆུང་མ་བཙལ་དུས་ང་ལ་ཨ་ནི་ཆུང་མ་དེ་ཁོ་རང་ཆུང་མ་རེད་བ་ད་ཆུང་མ་དེ་ལ་ཡང་མི་གཞན་དག་གི་མི་ཕོ་གསར་གཞན་དག་ཅིག་ཡང་དེ་ལ་ཆགས་ད་ཁོ་རང་ཆུང་མ་དེ་ལ་མི་གཞན་དག་ཆགས་དུས་ཁོ་ཁོང་ཁྲོ་ཟ་གི་རེད་བ། ད་གང་ལྟར་ཡང་ཁོ་རང་ཆུང་མ་ལ་ད་ཁྱི་ལ་འཚང་ཁ་རྒྱག་གི་ཟེར་གྱི་མ་རེད་བ་འཛིང་ས་བྱས་ན་འོ་འདི་འདྲ་ཞིག་བྱུང་ཡོད་སྲིད་ད་འདི་ཁོ་དགྲ་དངོས་གནས་མ་ནི་འདི་ཆགས་རེད་བ་ཁོ་རང་དགྲ་འདི་ཆགས་དེ་རེད། ད་ག་ལེ་ག་ལེ་བྱས་བྱས་ཨ་ནི། པ་ཕ་འདི་དང། ཁོ་རང་ཚོ་ཁྱིམ་ཚང་གི་འཚོ་བ་སྐྱེལ་སྟངས་འཚོ་བ་རེ་འདི་དངོས་གནས་མ་ནི་འདི་ག་ཟེར་ན་ཁོ་རང་ཚོ་ཁང་པའི་རྒྱབ་ལོགས་མཚོ་ཆུང་ཆུང་ཞིག་ཡོད་རེད་ཟེར་གྱི་འདུག་འོ་མཚོ་འདིའི་ནང་ལོགས་ཀྱི་ཨ་ཉ་ཟིན་ཨ་ཉ་འདི་ཟ་བྱས་ཨ་ཁོ་རང་ཚོ། ཁྱིམ་ཚང་གི་འཚོ་བ་རེ་འདི་གཙོ་བོ་འདི་ལ་བརྟེན་ནས་ཡིན་གྱི་རེད་སིམ། ད་འདི་ནི། ཉིན་ལྟར་པ་ཕ་དེ་ཨང་གཅིག་རྒྱབ་ལོགས་ཀྱི་མཚོ་དེ་ནང་ལ་ཨང་གཅིག་ཉ་ཟིན་ཨ་ཉ་ཤ་བཙོས་བྱས་ཨང་ཁོ་རང་ཚོ་ནང་མི་འདུག་ཟ་དགོས་ཟེར་བ། ཨང་དེ་ནས་ག་ལེ་ག་ལེ་པ་ཕ་དེ་གྲོངས་ཨང་དེ་ནས་ཨ་མ་དེ་གྲོངས་དེ་ནས་ག་ལེ་ག་ལེ་ཁོ་རང་དགྲ་དེ་མེད་པ་ཆགས་ཡོད་ཟེར་རེད་ད་ཐ་མ་དེ་ལ་ཁོ་རང་དང་སྐྱེ་དམན་ཅིག་ལགས་འདུག་བ་ད་ག་ལེ་ག་ལེ་སྐྱེ་དམན་དེ་གར་ཆགས་སང་དགོད་ཅིག་ཆགས་རེད་ཟེར་འདུག་ཟེར་ཅེས་ད་དེ་ནས། བདག་འདི་གསུམ་ཡོད་དུ་འང་དག། སོ་སོའི་སྐྱེ་བ་སྔ་མའི་དང། སྐྱེ་བ་སྔ་མ་སྲིང་མོ་རེད་དང་ཁོའི་ཕ་དེ། ཁོའི་ཕ་དེ་ག་བར་སྐྱེས་རེད་ཟེར་ན། ཨཱ་ནི། མཚོ་ནང་གི། ཉ་དེ་ལ་སྐྱེས་རེད་ཟེར་གི་འདུག་བ། ཨ་མ་དེ་ཁོ་རང་ཚོ་ཁྱིམ་ཚང་གི་ཁྱི་ལ་སྐྱེས་རེད་ཟེར། ད་ཁོ་རང་གི་དགྲ་ཞིག། ད་ལྟ། ཆུང་མ་དེ་ལ་ད་ང་ཚོ་མ་སོང་ཅིག། སྐྱིད་ལ་ད་འཚང་ཁ་རྒྱ་ཉིས་སྦྱོར་ར་དགྲ་ཞིག་འདུག་བ་དེ་ཁོ་རང་གི། ད་ལྟ། ཆུང་མ་དེ་ནང་ལོགས་ངའི་བུ་ཆགས་འདུག་བ། ཨོ་ད་བུ་དེ་མ་ཀི། ད་བུ་དེ་ཁོ་རང་གི་བུ་ཡིན་ཙང་ཡིན་རེད་བ། བྱེད་པོ་གཅེས་པོ་ཅིག་རེད་བ།

ཀོ་དེ་ཟ་གི་ཟ་གི། ཨ་ནི་ཉ་གི་རུས་པ་ཡོད་རེད་ཉ་གི་རུས་པ་ད་ང་ཚོ་ནས་གཡུག་གི་གཡུག་གི་བྱས་ཏེ་ཨ་ནི་ཁོ་རང་གི་ཁྱིམ་ཚང་གི་ཁྱི་དེ་དེ་ཨ་ནི་དེ་ཟ་ཧ་ལས་དེ་ལ་ཆགས་ནས་དེ་ཆགས་ཡ་དེ་ཅི་དང་ཁྱི་དེ་ག་རང་བཞིན་གྱི་ཤ་ལ་དགའ་པོ་ཡོད་པ་དེ་ཙམ་ཡིན་ཟེར་མ་ད་རུས་པ་དེ་དམིགས་བསལ་གྱི་ཁོ་རང་གི་སྐྱེ་བ་སྔ་མ་འབྲེལ་བ་ཡོད་མཁན་ཅིག་མི་ཞིག་གི་རུས་པ་ཡིན་ཙང་དམིགས་བསལ་གྱི་ཆགས་པ་སྐྱེས་ནས། ཁོ་རང་གི་ད་སྐྱེ་བ་སྔ་མའི་ད་ག་ས་ན་ཁྱོ་བོ་དེ་དེ་རེད་བ་ཨ་དེ་ཆགས་པ་ཅིག་དང་ཨང་ཁོས་ཁྱི་དེ་ལ་བཙབ་ནས་ཁ་བཙུམ་སེ་ང་ཚོ་ལ་འོས་པ་ཅིག་ཁྱི་དེ་བ་ང་ཁ་ལག་ཟ་དུས་སུན་པོ་བཟོས་དེ་ག་ན་ཨང་རྒྱུག་པ་གཞུ་ཡ་དེ་རྡོག་རྒྱག་གཞུ་ཡ་དེ་འདྲ་བྱེད་བ་ཨོ་དེ་འདྲ་པི་རི་མ་ད་བ་བི་ཤ་དེ་ཁོ་རང་ཁ་ལག་ཟ་གི་ཟ་གི་ད་ཁོ་རང་གི་གཅེས་པོ་བྱེད་ཡ་དེ་ག་ས་ན་སྐྱེ་བ་སྔ་མའི་དགྲ་དེ་ལ་ཤི་བོ་འཇམ་པོ་བྱེད་བྱེད་མགོ་ལ་བྱུག་བྱུག་བྱེད་ཤི་བོ་བེད་ཅིག་ང་ཚོ་མོ་ཚོ་ཤི་བོ་བྱེད་ཉག་ཅིག་ཨོ་དེ་རེད་ད་ཕ་ཤ་ཟ་བཞིན་མ་ལ་རྡེག་ཟེར་དེ་ཨོ་དེ་འདུག་བ་ཨ་ནི་སྔ་མའི་དགྲ་བོ་པང་དུ་ཉར་ཨ་ནི་ཆུང་མས་ཁྱོ་ཡི་རུས་པ་འཆའ་ཆུང་མ་འདི་འདིར་འདུག་བ། ཁྱི་ལ་སྐྱེས་ཀྱི་འདིར་རུས་པ་འཆའ་ཟེར་སྐྱེ་བ་སྔ་མའི་ལས་ཀྱི་དབང་གིས་ཡང་འདི་ལ་དམིགས་བསལ་གྱི་རུས་པ་དེ་ལ་ཆགས་པ་རྒྱག་ཡོང་སྐྱེ་བ་སྔ་མ་ཁོ་རང་གཉིས་བར་དུ་བཟའ་ཚང་རེད་བ། ཆགས་པོ། ཆུང་མས་ཁྱོ་ཡི་རུས་པ་འཆའ་ད། ཀ་ཏྱ་ཡ་ན་གིས་ཨ་ཨོ་ད་འཁོར་བའི་ཆོས་ཟེར་ལ་སྙིང་པོ་རྩ་བ་ཉིད་ནས་མི་འདུག་ད་ཆོས་འཁོར་བའི་ཆོས་ལ་གད་མོ་བྲོ། ཨོ་འདི་རེད་བཞག་འཁོར་བའི་ཆོས་ལ་ག་རེ། གད་མོ་བྲོ་ཨོ་འདི་རེད། སོང་ད་འདུག་བརྩེ་དུང་བ་ཆགས་སྡང་སྐྱེ་ཡ་ཁོ་རང་མི་འདུག་བ་དྲང་པོ་བཤད་ན་རེད་བ། ཆགས་པ་སྐྱེ་ས་ཅིག་ད་སྡང་བ་སྐྱེ་ས་ཅིག་ཆགས་སྡང་བློ་ཟེར་ཡ་དེ་སྤྱིར་བཏང་བློ་ཕྱིན་ཅི་ལོག་ཞིག་རེད་ཁོ་རང་ཡུལ་སྐོར་གཞི་མ་གྲུབ་ཡིན་ཟེར་རེད།

ཁོང་ཁྲོ་སྐྱེ་སའི་ཡུལ་ཡོད་ན། ང་རང་ཚོས་དངོས་སུ་ང་རང་ཚོའི་ལུས་ལ་ཕོག་མཁན་གྱི་དབྱུག་པ་དེ་རེད་པ། དེ་ལ་ཁོང་ཁྲོ་ཟ་གི་མི་འདུག་ཨ། ད་དབྱུག་པ་དེར་ཁོང་ཁྲོ་ཟ་གི་མ་ག་ས་དབྱུག་པ་གཞུ་མཁན་དེར་ཁོང་ཁྲོ་ཟ་དགོས་རེད་ལབ་ཡོད་ན་དེ་རྒྱུ་མཚན་མི་འདུག་དབྱུག་པ་གཞུ་མཁན་དེ་ཡང་ཁོ་རང་ག་རེ་ཟ་ན་ཁོང་ཁྲོའི་དབང་གིས་བསྐུལ་བ་རེད་འདུག་ཨ། ད་དངོས་འབྲེལ་ཁྱེད་རང་མདོར་གྱུར་ན། ཁོང་ཁྲོ་ཟ་ན། དབྱུག་པ་གཞུ་མཁན་གང་ཟག་གི་ཁོང་ཁྲོ་དེ་ལ་ཁོང་ཁྲོ་ཟ་དགོས་རེད་ཟེར། དེ་ལ་ཟ་གི་མ་རེད་པ་ང་ཚོས།

བཏགས་དོན་ཕར་བཙལ་གང་བྱས་ནས་ཁོང་ཁྲོ་ཟའི་ཡུལ་མི་འདུག་ང་རང་ཚོ་བློས་ཕར་སྒྲོ་བཏགས་ཅིག་བྱ་ཡ་ཞིག་མ་གཏོགས་ཁོང་ཁྲོ་ཟ་སའི་ཡུལ་ག་དེ་རེད་ཟེར་བ་དམིགས་སུ་མཛུབ་གུ་བཙུགས་ན་ཁོང་ཁྲོ་ཟའི་ཡུལ་ཁོ་རང་མི་འདུག་བ་ཡོད་པ་མ་རེད་ད་ང་རང་ཚོ་བྱས་ཏེ་ཕར་ཧ་གོ་གོ་རེད་ཟེར་ད་འདི་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་ནས་ཀོ་ཅིག་ཟ་ག་ཟ་ག་བྱེད་ད་ཅི་ན་ཟ་སའི་ཡུལ་དཔེ་ཆའི་གཞི་ཡོད་ཟེར་གཞི་མི་འདུག་ཡ་ད་འདུག་ཅེས་དུས་ཁོ་ན་བསམ་ན་འདིར་བ་ད་ཆུང་ཆུང་ན་ཁོང་ཁྲོ་སྐྱེ་སའི་ཡུལ་མེད་པས་རིགས་པ་འདུག་དཔྱད་པ་ཅིག་འདུག་ང་ལ་མི་འདུག་ལབ་བཤད་རེད་བ་ཡོད་མ་རེད་ཟེར། དེ་ཡིན་ས་ད་ག་རེ་ཟེར། རིས་སུ་ཆད་པ་དེ་འདྲི་ད་གང་དག་གི་དེ་རེད་ག་ས། དགྲ་གཉེན་བར་མ་གསུམ་རིས་སུ་ཆད་པ་དེ་བར་དོ་ཡག་གི་ཉམས་ལེན་གཙོ་བོ་དེ་ག་རེ་ཟེར་ན་ད་འཁོར་བའི་ཆོས་ལ་ངེས་པ་མེད་པ་ཟེར་ཡག་དེ་རེད་སྤྱིར་འཁོར་བའི་ཆོས་ལ་ལྷག་པར་དུ་དགྲ་གཉེན་བར་མ་གསུམ་ལ་ངེས་པ་མེད་ཚུལ་བསམ་སྟངས་དཔེར་ན་ང་རང་ཚོ་ཆགས་སྡང་ཡལ་གསུམ་གྱི་བློ་དེ་ལྡོག་ཐུབ་ཐུབ།

ཡང་ད་འདི་ཟེར་རེད་འཁོར་བ་དག་ལ་ངེས་པ་འགའ་མ་མཆིས་ད་ལྟ་ད་ལྟ་དགྲ་བཅོམ་ཀཱ་ཏྱཱ་ནས་གསུངས་རེད་ཟེར་འཕགས་པ་ཤཱ་རིའི་བུའི་རུང་གསུངས་གཉིས་གསུངས་ཚུལ་གཉིས་འདུག་བ་འདི་གཉིས་ཡོད་པས། ཡང། ཞེས་སོ་ཟེར་དོགས་པ་ཆེ་བའི་སར་མཁར་བརྩིགས་ཞེས་པ་ལྟར་ད་འདི་ཡང་བློ་སྦྱོང་ཉམས་ལེན་གཅིག་ཡིན་ཟེར་དོགས་པ་ཆེ་བའི་སར་མཁར་བརྩིགས། དོགས་པ་ཆེ་བའི་སར་མཁར་བརྩིགས། ཆོས་མགོ་ཡོད་ཡོད་པ་རྣམས་ལ་བྱེ་བྲག་ཏུ་བསྒོམ་པར་སྟོན་པ་ནི་བཀོལ་བ་རྣམས་ལ་རྟག་ཏུ་སྦྱངས། ད། འགག་རྡོག་སོ་རྡོག་སོ་དེ་ལ་ཉམས་ལེན་གར་གར་བྱེད་དགོས་པའི་སྐད་ཆ་ཞིག་དེ་རེད་བཞག་ཡང་ད་ང་ཚོ་མ་སོང་ན་ཅིག། དམག་རྒྱག་སྙིང་རེ་བོ་ཅིག་ན། ཨ་ཅིག་ས་མཚམས་འདོན་འཕྲོད་ཅིག་ལ་ཨ་ནི་དགྲ་ཡོང་ཡག་ཉེན་ཁ་ཡོད་རེད། ཡིན་ཙང་འདི་ཁབ་ཏུ་ལ་ཨ་ནི་ག་རེ་བཙུགས་གི་འདུག་ཡང་ཅིག་དམག་སྒར་བཙུགས་གི་འདུག་སྐད་ཆ་ཞིག་འདུག་བ། དཔེར་ན་ལ་དྭགས་ཀྱི་ད་དཀར་འཁྱིལ་དེ་པར་དམག་སྒར་ཆེན་པོ་ཞིག་བཙུགས་གི་འདུག་བ། ད་གང་ལྟར་ཡང་ས་མཚམས་ས་མཚམས་ཁོ་ཚོས་རྒྱ་གར་དམག་སྒར་ཆེན་པོ་ཞིག་བཙུགས་ཡ་དེ་ག་ཟེར་ན་དེ་ག་རེ་ཡོད་རེད་ཟེར་ན།